གར་སྟག་སྟེང་གི་ཟེར་ལབ་དུས་ཨ་སྡུག་བསྔལ་བཤགས། སྡུག་བསྔལ་ཟེར་ཡག་དེ། རྒྱུ་དང་རྐྱེན་གང་ལ་ཡང་ལྟོས་པ་མེད་པར་ཁོ་རེ་གཅིག་ཚུགས་ཐུབ་རང་མཚན་པ་གཅིག་གི་སྟེང་ནས་གྲུབ་ཡ་མེད་དུ་འགྱུ་བཞིན་པ། རྟ་འདི་སྐྱེས་ཏེ་སྐྱེས་བུ་དེ་དང་ནི་གཞན་གྱི་སྐྱེས་བུ་དེ་གཅིག་རྒྱུ་རྐྱེན་གྱི་སྟེང་ནས་གྲུབ་དགོས་པ། འདི་མཐོང་གི་ཡོག་རེད་གསུངས་པ་རེད། རང་དབང་བའམ་གཞན་ལ་ལྟོས་པ་མེད་པའི་སྡུག་བསྔལ་ཅན་དེ་ཡོད་མ་རེད་སྡུག་བསྔལ་ཅན་གང་དེ་མེད་པ། དེས་འདི་སུ་ཞིག་དབང་བར་འགྱུར། རང་དབང་ཅན་གྱི་སྡུག་བསྔལ་ཅན་ཞིག་ཡོད་མ་རེད་བདེན་པ་བའི་སྡུག་བསྔལ་ཅན་ཞིག་ཡོད་མ་རེད་དེ་མེད་ཙང་བདེན་པ་བའི་བདག་ཞིག་ག་བ་ཡོད་རེད་བདེན་པ་བའི་བདག་ཞིག་མེད་ན་བདེན་པ་བའི་བདག་དེའི་དབང་ཆ་ལོངས་སྤྱོད་ཅིག་དེ་ཡོང་ཤེས་ཀྱི་མ་རེད་པ་ཕྱིར་ལོ་འོ་དེ་འདི་ཡིན་པ་རེད་སྡུག་བསྔལ་བདག་པོ་མེད་པར་ཐམས་ཅད་བྱེ་བྲག་མེད་པ་ཉིད་རང་དབང་བའི་སྡུག་བསྔལ་བཤད་རྗེས་ཕན་ཚུན་སུ་གང་ལའང་ལྟོས་པ་མེད་པར་གཅིག་གི་སྟེང་ནས་སྡུག་བསྔལ་ཡོང་དུས་ཨ་དེ་འདྲས་ཀྱི་སྡུག་བསྔལ་ཅིག་ཡོད་མ་དེ་ཙང་སྒང་ག་གཅིག་པ་རེད་བཞིན་འོ་ད་དེ་འདྲ། ད་འདི་དེ་འདྲ་རེད། སྡུག་བསྔལ་ཡིན་ཕྱིར་དེ་བསལ་བྱ། ངེས་པས་དེར་ནི་ཅི་ཞིག་བྱ། ད་ངས་སྡུག་བསྔལ་ཡིན་ཚར་བའི་གཞུག་ང་རའི་ཡིན་ནའི་འདྲ། ཕ་རོལ་པོ་ཡིན་ནའི་འདྲ། ཕ་མ་སྤུན་ཀྱག་གི་ཡིན་ནའི་འདྲ་ཕ་མ་སྤུན་ཀྱག་མིན་ནའི་འདྲ། དུད་འགྲོ་སྲོག་ཆགས་གཅིག་གི་ཡིན་ནའི་འདྲ་ག་ནས་ལ་ངས་བསལ་གྱི། ག་རེ་ཟེར་ན། སྡུག་བསྔལ་ཟེར་ཡག་དེ་ང་ལའི་འདོད་ཀྱི་ཡོད་མ་རེད་ཁོ་ལའི་འདོད་ཀྱི་ཡོད་མ་རེད་ཁོ་ལའི་མ་དགོས་པའི་ཅ་ལག་ཅིག་རེད། ང་ལའི་མ་དགོས་པའི་ཅ་ལག་ཅིག་རེད། དཔེར་ན་ང་ཚོས་བ་མགུར་འདྲའི་ཆུ་ལ་ཐེབས་འདུག་ན། སོ་ཡིན་འཇོམས་གནང་འདུག་ཨ་འདྲ། བྱ་འདྲའི་གང་འདུག་ཨ་འདྲ། དཔེར་ན། སྐམ་ལ་གནས་པའི་སྲོག་ཆགས་དེ་འདྲ་མར་ཆུ་ལ་མར་ཐེབས་བསྡད་ཡག་བཟོ་འདྲ་ད། ཆུ་ལ་གནས་པའི་སྲོག་ཆགས་འདི་འདྲ་ཡར་སྐམ་ལ་ཡར་གནས་བསྡད་ཡག་བཟོ་འདྲ་ཡིན་ན། ད་ངས་སྐྱབས་ཀྱི་ཡིན། རྒྱུ་མཚན་ག་རེ་ཟེར་ལབ་དུས་ཨ། སྲོག་ལ་ཉེན་ཁ་ཟེར་ཡག་དེ་སུ་ཡིན་ནའི་ལས་དགོས་པ་མ་རེད། ང་རང་ཡིན་ནའི་དགོས་པ་མ་རེད་ཁོ་ལ་ཡིན་ནའི་ལས་དགོས་པ་མ་རེད། སྡུག་བསྔལ་ཟེར་ཡག་དེ་རང་གཞན་རོགས་གསུམ་དགྲ་ལ་ཡིན་ནའི་ལས་རྩ་བ་ཉིད་ནས་མ་དགོས་པའི་ཆོས་ཅིག་རེད། ང་ཚོ་སྐབས་སྐབས་རིང་མི་རྒན་གོག་འདྲའི་ད་གཅིག་ཨ་ཅག་ལགས་འདྲའི་ཐང་གཅིག་མིན་སྨོན་ལམ་ཡག་པོ་ཞུ་དེ་ཀྱང་འདྲའི་འདུག་པ། དེ་འདྲའི་ཡིན་ནའི་ད་ང་རང་ཕར་བཞག་ནས་དགྲ་ལའི་མ་ཡོང་ཤོག་ཟེར། ཨོ་ད་དེ་རེད། སྡུག་བསྔལ་ཟེར་ཡག་འདི་སུ་གང་ལ་མ་དགོས་པའི་ཅ་ལག་དེ་རེད། འཛམ་བུ་གླིང་འདིའི་སྒང་ལ་ཡང་སྡུག་བསྔལ་དགོས་འདོད་ཡོད་དུས་ཀྱང་གོ་མི་སུ་གཅིག་ཡོད་མ་རེད་སུ་གཅིག་རྡོག་པོ་གཅིག་ཡོད་མ་རེད། ཡོད་ས་ད་ངས་སྡུག་བསྔལ་ཡིན་ཚར་བའི་གཞུག་ངས་བསལ་གྱི་ཡིན། བདག་དང་གཞན་ཟེར་ནས་ཁྱད་པར་བྱེད་ཀྱི་མེད། ངའི་སྡུག་བསྔལ་ཡིན་ན་བསལ། གཞན་དག་གི་སྡུག་བསྔལ་ཡིན་ན། བྱེ་བ་ནམ་མཁའི་མཐའ་དང་མཉམ་པའི་སེམས་ཅན་ཐམས་ཅད་ཀྱི་སྡུག་བསྔལ་ཡིན་ན་ངས་མ་བསལ་བར་བཞག་ཟེར་ནས། འདི་རྩ་བ་ཉིད་ནས་བྱེད་ཀྱི་མེད། གང་དག་ག་རེ་ཟེར་ན་མི་དགོས་པའི་ཅ་ལག་ཅིག་རེད། ང་ཚོ་སུ་གང་ལ་དགོས་པ་མ་རེད། དེ་ཙང་ངས་བསལ་གྱི་ཡིན། ད་དཔེར་ན་ཆུ་ལ་ཐེབས་བྱས་སྲོག་འགྲོ་ཡ་ཉེན་ཁ་གང་དུ་ཐེབས་འདུག་ན། ང་རང་ཡིན་ནའི་ལས། ཆུ་ཆེན་པོ་ཞིག་ནང་སླེབས་བྱས་སྲོག་འགྲོ་ཡ་ཉེན་ཁ་བཟོ་འདྲ་འཕྲད་ཡོང་གི་འདུག་ན། མི་གཞན་ཅིག་གིས་སྐྱབས་ན་ཡག་པོ་ཞུ་བ་རེད་བ། ང་དེ་འདྲས་ཀྱི་ཉེན་ཁ་འཕྲད་དགོས་མ་རེད་བ། ང་དགོས་འདོད་མེད་ཡག་གི་མི་རེད་བ། ད་ད་ང་ནས་ཤེས་ཀྱི་ད་འདྲས་འདྲས་ཅིག་སྦང་ཁུལ་བཟོ་འདྲ་ད་དེ་འདྲས་ཀྱི་ཅིག་སྦྲང་བུ་དེ་འདྲས་ཅིག་སྐམ་ལ་གནས་པའི་སྲོག་ཆགས་སྤོ་ལེ་སྐྱོ་བོ། ཁོ་རང་རང་སྟོབས་ཀྱིས་ཆུ་དེ་ནས་ཡར་ཐོན་མ་ཐུབ་ཡག་བཟོ་དེ་འདྲས་ཀྱི་ཅིག་ཡིན་ན། ཡང་ན་ཆུ་དེ་འདྲས་ན་རྒྱབ་དུ་ནས་ངས་ལམ་སང་མཛུབ་གུ་རྒྱུ་བྱས་དཔེ་ལམ་སང་ཡར་བསལ་ཡག་བཟོ་འདྲས། ཨ་ཙི། ག་རེ་སུ་དོ་ཁོ་སྲོག་ཉེན་ཁ་འཕྲད་ཤག། སྲོག་ལ་ཉེན་ཁ་ཟེར་ཡག་སུ་ལའི་དགོས་པ་མ་རེད། ཁེ་སེམས་ང་ཚོ་ཡིན་པ། འབུ་དེ་ནས་དཔེ་ཐབས་སྐྱོ་པོ་ཞིག་འུ་དེ་ནས་ཨེ་ན་ང་ཚོས་ཅིག་ཚུལ་ཁྲིད་ལི་ཚོས་འགྱུར་འདུག་ཏོ། དུས་འདས་འདུག་གཟུགས་གོ་འདུག་ཚུལ་མཉམ་ཚིག་ཏོ་ཨེ་ན་ཁོར་ཁུམ། ཅེས་འདོད་ཁ་ཞིག་འདུག་བ། སྙིང་ལྗགས། ད་སྲོག་ཉེན་ཁ་འཕྲད་བ་སོགས་ཞིག་བྲིས་ཀྱི་ཡོད་རེད་བ། སྐད་ཆ་ཡོད་མ་རེད་པོ་ལེ་ཡོད་མ་རེད། སྐྱབས་མེད་མགོན་མེད་སྐྱབས་བྲལ་ཅིག་རེད། སྙིང་ལྗགས་ད་འདི་དུ་ངེས་ཡིན་ཟེར་བའི་ཞོར་ངས་བསལ་གྱི་ཡིན། ད་བདག་དང་གཞན་ཟེར་ཁྱད་པར་བྱེད་ཀྱི་མེད་གསུངས་པ་རེད་ད། ཡག་པོ་ཞིབ་འདུག་བ་ཡ། ང་ཚོ་ལ་འགྱུར་ཅི་ཡིན། སྨོན་ལམ་འདི་རེ་བལྟས་ཚེ་རྒྱབ་མིག་ཅུང་རེ་བལྟས་ཚེ་རྟ་རྔ་ཞིག་ཏུ་ཨེ་འདྲེས་ཀྱི་ཅིག་རིགས་པའི་རྒྱུ་མཚན་སྐྱིད་བཏང་ནས་བསམ་བློ་བཏང་ནས་རྟགས་གསལ་བཏང་ནས།

ང་རང་ཅི་ཁོག་གི་སྡུག་བསྔལ་དེ་སེལ་ཁོ་ཅིག་དབྱེ་འབྱེད་རེ་བཏང་གི་བསྡད་ནས། ངས་སེལ་དགོས་ཡང་སྡུག་བསྔལ་འདི་ཡིན་སེལ་མི་དགོས་ཡང་སྡུག་བསྔལ་འདི་ཡིན་ཞེས་ནས་དབྱེ་འབྱེད་བཏང་ནས་ངེས་པ་ཅན་ཅིག་བཟོ་དགོས་དུས་ཡ། དེ་བྱེད་ཀྱི་མེད། ཅི་ཕྱིར་ཀུན་གྱི་སྡུག་བསྔལ་ནི་བཟློག་པར་བྱ་ཞེས་བརྩད་དུ་མེད། ད་འདི་ནས་རྩོད་པ་མ་རྒྱག་གསུངས་པ་འདྲ། ཁྱེད་རང་མི་ཐམས་ཅད་ལོག་གི་སྡུག་བསྔལ་སེལ་བར་ཤོག་མི་ཐམས་ཅད་ཀྱི་སྡུག་བསྔལ་སེལ་ཡག་གི་ཆེད་དུ་ཐབས་ཤེས་བྱེད་ཀྱི་ཡིན། ཉམས་ལེན་སྐྱེལ་གྱི་ཡིན་ཆོས་ཡོད་འདི་སྦྱང་གི་ཡིན་ཞེས་ནས་བསམ་བློ་བཏང་དགོས་མ་རེད་མི་ཐམས་ཅད་ལོག་གི་སྡུག་བསྔལ་ཁྱེད་རང་ལ་བབ་ཀྱི་མ་རེད་པ་ཞེས་ནས་དེ་འདྲའི་རྩོད་པ་མ་རྒྱག་གསུངས་པ་རེད། མི་ཐམས་ཅད་ལོག་གི་སྡུག་བསྔལ་གྱིས་ཡང་མ་དགོས་པའི་གཅིག་པ་སོང་ན་ངས་སེལ་གྱི་ཡོད། ཨེ་དེ་ནས་ཡིན་ན་ང་ཚོའི་ཨམ་ཆི། ཨམ་ཆིས་ང་ཚོའི་སྡུག་བསྔལ་སེལ་དགོས་ཡ་མི་འདུག་ག། གལ་སྲིད་ནད་པ་ན་སྡོད་རེད་མ་གཏོགས་ཨམ་ཆི་ཁོ་རང་ན་གི་ཡོད་མ་རེད། ཨ་ནག་ནད་ལས། ཨམ་ཆི་དེ་ཡང་ནི་མེད་པ་ཆགས་སོང་ང་ག་རེ་ཟེར་ན། སོ་སོའི་སྡུག་བསྔལ་སོ་སོས་སེལ་གྱི་རེད་བ་ད། ཨེ་སོ་སོའི་ཁབ་སོ་སོས་རྒྱབ། སོ་སོའི་སྨན་སོ་སོས་བསྟེན་བྱས་སྡོད་དགོས་རེད་བ། གཞན་དག་ཅིག་གིས་གཞན་དག་ཅིག་གི་སྡུག་བསྔལ་སེལ་ཡ་དོད་ཡོད་བ་དེ། ང་ཚོའི་ཨམ་ཆི་བསྟེན་གར་འགྲོ་ཡ་དེ་བསམ་བློ་ཐོངས་ད། ང་ཚོ་ཨམ་ཆི་མ་རེད་པ། ཨ་ནི་ཨམ་ཆིས་ང་ཚོའི་སྡུག་བསྔལ་སེལ་གྱི་ཡོད་རེད་པ། ད་ལྟ་ཁོས་སེལ་བའི་ཤུག་དུང་ཨམ་ཆི་ནད་པ་ནི་མ་རེད་ནད་པ་ཨམ་ཆི་ནི་མ་རེད་དེ་ཨམ་ཆིས་ནད་པའི་སྡུག་བསྔལ་སེལ་སྟེར་གྱི་འདུག་པ། ག་རེ་སོ་དུང་ཨ་སྡུག་བསྔལ་ཟེར་ནི་ཨམ་ཆི་ལ་ཡང་དགོས་པ་མ་རེད་ནད་པ་ལའང་དགོས་པ་མ་རེད་ཨ་གཅིག་པ་རེད་བ། ད་ང་ཚོ་འོ་དེ་ལྟ་གཅིག་པ་ཡིན་གསུངས་པ་འདྲ། དེ་སོང་ད་ངས་ཇི་ལྟར་བྱེད་ཀྱི་མིན། དབྱེ་འབྱེད་གཏང་གི་མིན་བྱུང་བ་ནམ་མཁའི་མཐའ་དང་མཉམ་པའི་སེམས་ཅན་ག་འདྲས་ཕྱིས་སུ་ལྕོགས། ག་འདྲས་བྱས་ནས་ལས་སྡུག་བསྔལ་དགོས་པ་མེད་དོ། དཔེར་ན་ང་ལ་གནོད་པ་བཏང་མཁན་གྱི་གཅིག་གི་འདྲེ་སྲིན་གདུག་པ་ཅན་ཞིག་ཡིན་པར་ཆ་བཞག་ནས་ལས། ལྷ་ཅིག་ཡིན་ནས་འདྲ་ཀླུ་ཅིག་ཡིན་ནས་འདྲ་རྒྱལ་པོ་ཅིག་ཡིན་ནས་འདྲ་བཙན་ཅིག་ཡིན་ནས་འདྲ། སྲུང་མ་ཐལ་སྦྱར་གྱི་ཕྱག་གཞི་གི་ཅིག་ཡིན་པར་ཆ་བཞག་ན། ངས་ཁོ་ལ་སྙིང་རྗེ་སྒོམ་གྱི་ཡིན། སྨོན་ལམ་སྐྱེལ་གི་ཡིན། ཁྱེད་སེམས་ཁ་དེ་ང་ཚོ་སྐྱེལ་ཤེས་པ་དེ་ཅི་བྱ་རེད། ཁོ་རང་ཉོན་མོངས་པའི་གཞན་དབང་དུ་ཕྱིན་ཀྱང་རེད། དངོས་གནས་བྱང་ཆུབ་ཀྱི་སེམས་རྒྱུད་ལ་སྐྱེས་སྡོད་མཁན། སྟོང་ཉིད་རྟོགས་པའི་ལྟ་བ་རྒྱུད་ལ་སྐྱེས་སྡོད་མཁན། ད་ལམ་གོང་མ་རྒྱུད་ལ་སྐྱེས་སྡོད་མཁན་ཅིག་ཡིན་ན། འཇིག་རྟེན་ལས་འདས་པ་ཞག་རེད། དེ་ནི་མི་ལ་གནོད་པ་སྐྱེལ་གི་མ་རེད། ད་ཁོ་མི་ལ་གནོད་པ་འདྲ་སྐྱེལ་མི་ལ་བརྡབ་གསིག་བཏང་མི་མ་བསྡད་པའི་སོན་དུ། སྙིང་རྗེ་ད་ཁོ་རང་སྐྱེ་བ་ཕྱི་མ་མྱོང་གི་རེད་བ། ལས་འབྲས་བདེན་པའི་སྟོབས་ཤུགས་ཀྱི་ཁུར་ཉམས་བྱ་ཟིག་གི་འདུག་པ། སྙིང་རྗེ་མ་བྱེད་དགུ་བྱེད་བྱེད་ཀྱི་བསྡད། འོ་ན་ཕྱོགས་གཅིག་ནས་བསམ་བློ་བཏང་ན་ཁོ་ལས་ང་སྟོབས་ཆེ་བྱེད་ཀྱི་འདུག་པ། ཁོ་ཆགས་ཚུལ་ནི་ཕྱོགས་གཅིག་ནས་སྲུང་མ་ལ་སྐྱེས་བསྡད་ཡོད་རེད། ཡི་དྭགས་ལ་སྐྱེས་བསྡད་ཡོད་རེད། ཕལ་ཆེར་གྱིས་ཡི་དྭགས་རེད་གདོན་ཚོགས་དྲེགས་པ་ཕལ་ཆེར་གྱིས། ཨ་ནི་ང་ག་ཚད་ཐབས་སྐྱོ་ནས་ལས། བུ་ཞིག་ནི་ཞིང་ཁམས་ལ་སྐྱེས་བསྡད་ཡོད་རེད། སྤྱན་རས་གཟིགས་ལ་སྐྱབས་སུ་མཆི་ཟེར་ནས་ཕར་འབོད་ཐུབ་མཁན་གྱི་མི་ཞིག་ཆགས་བསྡད་ཡོད་རེད། ག་ཚད་མ་རེད་དཔེ་ཆ་སྤོ་ལོ་ཡོད་ནས་འདྲ་སྤོ་ལོ་མེད་ནས་འདྲ། རྟོགས་གོ་ཡོད་ནས་འདྲ་རྟོགས་གོ་མེད་ནས་འདྲ་ང་བོད་ལ་སྐྱེས་བསྡད་ཡོད་རེད། ཆོས་ཁས་ལེན་མཁན་གྱི་མི་ཞིག་རེད། ཆོས་ཁས་ལེན་མཁན་ཙམ་ཡིན་པ་ཙམ་དུ་མ་ཟད་པར་སྤྱོད་འཇུག་ཆེན་མོ་ཨམ་ཅོག་ནང་ལ་ག་ལ་གང་ཙམ་ཞིག་གོ། བློ་སྦྱོང་དོན་བདུན་མ་སོགས་པ་ག་ལ་གང་ཙམ་ཞིག་གོ། ཆོས་ཀྱི་ཐོག་ནས་ག་ལ་གང་ཙམ་ང་བསམ་བློ་བཏང་ཐུབ་མཁན་གྱི་མི་དེ་ཆགས་བསྡད་ཡོད་རེད། དེ་སོང་ད་ངས་ཁོ་སྙིང་རྗེ་བཏང་དགོས་རེ་ཆགས་སོང་བ་སྨོན་ལམ་རྒྱག་དགོས་རེ་ཆགས་སོང་བ་སྙིང་རྗེ་ད་ཁོ་ཁེར་གེར་ཞིང་བ་ཉོན་མོ་བའི་ཞིང་བྱན་པ་འཕགས་ཤིང་ལྷའི་དབང་པོ་བརྒྱ་བྱིན་ཡིན་ནོ་ལ་ཉོན་མོ་བའི་ཞིང་བ་ཇི་ལྟར་བསྐྱུར་རྒྱུ་རེད་ད་ཧ་ལས་ཡ་ཡོད་མ་རེད་ད་ཁ་ཁེ་ཆེན་ཧ་ལས་ཡ་མ་རེད་ཨ་ད་གང་གཅིག་པ་རེད་བ་ད་ཉོན་མོངས་པས་སྡུག་པོ་བཏང་ནས་ཉོན་མོངས་པའི་ཕྱི་ཚུལ་ནང་ཚུལ་རེ་ཆགས་ནས་ཁོ་རང་ཁོ་རང་ལ་ཅིག་རང་དབང་ཡོད་མ་རེད་འདི་ལ་གནོད་པ་སྐྱེལ་ཕི་གི་ལ་གནོད་པ་མ་སྐྱེལ་ཟེར་རང་དབང་ཡོད་མ་རེད་ད་དེ་སོང་ངས་སྙིང་རྗེ་དང་ཁོ་ཕན་སེམས་དང་བཅས་ནས་སྨོན་ལམ་རྒྱག་གི་ཡིན་མ་གཏོགས་ཅིག་གིས་གཏོར་མ་འཛུགས་གོ་ཚོད་ཅིག་བཏང་གི་མིན་སོང་ས་ཞིག་འོ་བསམ་གཞིག་བཏང་དགོས་ཀྱི་རེད་པ། དེ་འདྲ་བྱས་ན་ཏོག་ཙམ་ཕན་ཐོགས་ཡོད་དུ་ཡོད་སོ་ཞུ་དོགས། སྨོན་ལམ་འདྲ་རྒྱབ་དེ་འདྲ་བྱས་བྱས་ན། ང་ཚོ་དེ་དོགས་པ་བྱེད་དགོས་མ་རེད། ཡས་ཡས་ཅིག་གིས་གནོད་བྱ་མས་མས་ཅིག་གིས་གནོད་བྱ་ཅིག་ཅིག་གིས་གནོད་གུ་རི་ཟིག་དུ་མ་མ་གནོད་གུ་སུ། རྩ་བ་ཉིད་ནས་ཞེད་དགོས་མ་རེད་དོགས་པ་ཡང་བྱེད་དགོས་མ་རེད་སོ་སོ་ཕར་སྐྱབས་འགྲོ་ཡག་པོ་བྱེད་གཙང་མ་བྱེད་ཕར་ཡག་པོ་བྱེད་བསྡད། བློ་སྦྱོང་གི་ཉམས་ལེན་རེད་བྱང་ཆུབ་སེམས་ཀྱི་ཉམས་ལེན་དོན་དུ་ཡག་པོ་བྱེད་ཕར་བྱེད་སྨོན་ལམ་ཡག་པོ་ཞིག་རྒྱབ། ད་རེས་ཁོ་རང་གིས་ང་ཚོར་གནོད་པ་སྐྱེལ་བས་ངས་འདི་ལས་ལན་པ་ལོ་ཕར་ཁོ་རང་ལ་ཕར་སྨོན་ལམ་རྒྱབ་རེད་ཕར་སྙིང་རྗེ་བསྒོམས་པ་རེད།

མ་གཞི་ནས་ཁོ་རང་གཙང་པ་རེད། གཙང་གཏུམ་པོ་རེད་དོ་དམ་ཅན་རྡོ་རྗེ་ལེགས་པ། ད་བོ་བ་གཙང་པ་ཁ་ཤས་འདུག་ཉེས་ཅིག་བཀོད་ནི་མ་གཏོགས་ཅིག། གཙང་གཏུམ་པོ་ཟེར་ཡག་ག་རེ་རེད་ཟེར་རེ་ཡིན་ན་ཨ་ད་ལ་ཡང་ང་འདུག་བཞུགས་གཏུམ་པོ་ན་ཟིག་དེ་གཅིག་ལབ་ཡག་འདུག་བ། གཙང་གཏུམ་པོ་ཟེར་ཡག་ག་རེ་རེད་ལབ་དེ་ཡིན་ན་ད་མི་ཤེས་ད། ཕྱུ་པ་ཡར་ཞེ་པོ་དོག་གི་དེ་ཡིན་ན། ཆུ་མོ་ནི་ཅང་དོག་མི་དོག་ཨ་ཅག་ལགས་དང་ཚོགས་རང་ཕྱུ་པ་མར་དམའ་པོ་ཅིག་གོན་བསྡད་ཀྱི་འདུག་བ། ད་དབུས་པའི་གཏམ་རྒྱུད་རེད་ག་འདྲ་ཡིན་ན་མི་ཤེས། དམ་ཅན་རྡོ་རྗེ་ལེགས་པ་གཙང་པ་རེད། ད་ནི་མི་དེ་རྒྱུས་མེད་ཧྲ་སང་གཏུམ་པོ་གནང་གི་ཡོད་རེད་བ། ཨ་ནི་ཉི་མ་གཅིག། འབྲོག་པའི་རྣམ་པའི་སྒོ་ནས་མཚམས་མཚམས་གཅིག་ཞིང་པའི་རྣམ་པའི་སྒོ་ནས་མཚམས་མཚམས་ཡང་གཞན་དག་དེ་རིགས་ཀྱི་རྣམ་པའི་སོར་བྱས་རྗེས། དམ་ཅན་རྡོ་རྗེ་ལེགས་པས་ད་དེ་བཞིན་གཤེགས་པ་ཆེན་པོ་ལ་ཡང། ཞོ་འདྲ་དང་འོ་མ་འདྲ་དང་མར་འདྲ་རྩམ་པ་འདྲ་འདི་ནི་ཕུལ་གར་སླེབས་འདུག་པ། བདེ་གཤེགས་པ་ཆེན་པོ་དོགས་པ་ཟས་ཏེ་ཁྱེད་ཅག་འདི་མི་ཡིན་ས་མ་རེད་སྲུང་མར་བྱེད་ན་ག་འདྲ་ཡིན་ན་བསམས་ཙང་ཉི་མ་གཅིག་ཁོ་ལ་དྲིས་དགོས་བསམས་འདི་དགོངས་འདུག་པ། ད་བླ་མ་མཐུ་སྟོབས་ཡོད་ད། ད་སྲུང་མ་བྲན་དུ་བཀོལ་ཐུབ་ཀྱི་ཡོད་རེད། ཨ་ཉི་མ་གཅིག་དམ་ཅན་རྡོ་རྗེ་ལེགས་པ་ཞོ་དེ་འདྲ་ཞིག་གིས་འོ་མ་དེ་འདྲ་འཁྱེར་བྱས། ག་ཡོད་ཅི་ཡོད་ཅིག་འཁྱེར་བྱས། བཟོ་གཏེར་འདི་གཅིག་དེའི་གཡས་གཡོན་གྱི་གཅིག་ནང་གི་ཨ་མར་གཅིག་གི་བཟོ་གཏེར་ཡིན་དོན་མདོར་བྱས་རྗེས་དགུ་ལོ་དེ་འདྲའི་རིན་གོང་ཆེན་ཕུལ་བ་ཅག་འདུག་ག། བདེ་གཤེགས་པ་ཆེན་པོས་ཁྱེད་རང་སུ་ཡིན་པ། ག་རེ་ཡིན་པ་ཞེས་མི་ཡིན་པ། མི་མ་ཡིན་པ་ག་རེ་ཡིན་པ་ཞེས་ནི། མི་མ་ཡིན་ཞིག་སྲུང་མའི་སུ་ན་ཡིན་ན་ནི། ཁྱོད་ངར་ཡག་པོ་འདི་ཙམ་བྱེད་དགོས་ག་རེ་ཡིན་པ་ངས་ཁྱེད་རང་གཏོར་མ་མཛུབ་ཚད་ཐེན་ཞིག་མེད་ད་ཞེས་ནི་བཏང་ཞིག་མེད་ད། ཁྱེད་རང་ཕར་ཐུགས་མཉེས་པོ་ཡོང་དང་དགའ་མོ་ཡག་གི་ཆེད་དུ་གཏོར་མ་མཛུབ་ཚད་ཅིག་བཏང་མྱོང་མེད། ཁྱོད་ངར་ཞབས་ཕྱི་ཞུ་དགོས་ག་རེ་ཡིན་པ་ཞེས་ནི། དེ་བཤད་དུས་དམ་ཅན་རྡོ་རྗེ་ལེགས་པས་ཞུས་འདུག་ག། ང་ཁྱེད་རང་ལ་མ་ཞུ་རང་ཞུ་རེད་བཞག། ཁྱེད་རང་གིས་ཉི་མ་རྣམས་ལ་གང་ཤར་བྱང་ཆུབ་ཀྱི་སེམས་བསྒོམས་ཏེ་དེའི་གཟི་བརྗིད་ཀྱིས་ཟིལ་མནན་བྱས། དེའི་དབང་ཐང་གིས་ཟིལ་མནན་བྱས། ང་ཞབས་ཕྱི་མ་ཞུ་རང་ཞུ་རེད་བཞག། མ་ཞུ་བསམ་བྱས་བསྡད་ན་ཡང་ཡོང་ཡག་མི་འདུག་ཟེར་བྱས། ཨོ་འདུག་སེ་རེད། དངོས་གནས་སོ་སོའི་བསམ་བློ་ནང་ནས་འདི་སྤྱོད་འཇུག་ནང་ནས་བཤད་པ་ནང་བཞིན་དེ་བྱང་ཆུབ་ཀྱི་སེམས་ཡག་པོ་ཞིག་སྒོམ། སྙེམས་ཆུང་ཡག་པོ་བྱས། ཡག་པོ་བྱས་ཆོས་འདི་རྣམ་དག་བྱས་ནང་པའི་ཆོས་རང་སྒྲུབ་པ་བྱས། ཆོས་ཕར་ཚུར་ནང་པ་ལྷད་མ་འདྲེས། ཕར་ཁ་ཆེ་ལྷད་མ་འདྲེས་དེ་ཚུར་བལྟས་ཡེ་ཤུ་ལྷད་མ་འདྲེས། ཧིན་དི་ལྷད་མ་འདྲེས། ཀྱིས་དེ་ཁྱེད་རང་ཞབས་ཕྱི་གི་སྡིག་མི་འདུག་བས།

ཨེ་ང་ཚོ་ག་ང་དག་རེད་ད་མི་ཅི། ཚེ་འདི་ལ་ང་མི་ལུས་བླངས་པ་རེད་ཁོ་སྲུང་མ་ལ་སྐྱེས་དེ་རེད་ཁོ་ཡུལ་ལྷ་ལ་སྐྱེས་དེ་རེད་ཁོ་སྐྱེས་ལྷ་ལ་སྐྱེས་དེ་རེད་དེ་འདྲ་སྐྱེས་སྟོབས་ཀྱིས། ཕྲ་ལ་ཕྲན་བུ་གཅིག་ཁོ་ལ་ཡང་གཅིག་རྫུ་འཕྲུལ་གྱི་གཟུགས་བརྙན་མངོན་ཤེས་ཀྱི་གཟུགས་བརྙན་དེ། ཕྲ་ལ་ཕྲན་བུ་དེ་འདྲ་ཏོག་ཏོག་ཙམ་ཡོད། དེ་ནས་ནི་མི་ལ་གཅིག་གནོད་སྐྱེལ་ཐུབ་ཡག་བཟོ་འདྲ་དང། མི་ལ་བརྡབ་གསིག་གཏོང་ཐུབ་ཡག་གི་གཅིག། རྫུ་འཕྲུལ་མངོན་ཤེས་ཀྱི་གཟུགས་བརྙན་མ་གཏོགས་ཕན་ཐོགས་ཀྱི་གཅིག་ཆོད་ཡོད་ནི། དཔེ་ཆ་ནང་ན་མར་བཤད་ཞུ་རྫུ་འཕྲུལ་མངོན་ཤེས་གཟུགས་བརྙན་ཁོ་ལ་ཡོད་མ་རེད། ཨེ་ལོ་དཔེ་ཆ་ནང་ནས་གདོན་ཚོར་ང་ཚོ་སྙིང་རྗེ་སྒོམ་དགོས་ཡག་དེ་ག་རེ་ཟེར་དུས་གདོན་ཚོ་མང་ཆེ་བ་ཅིག་ཡི་དྭགས་རེད་གསུངས་གི་འདུག་ག།

དོན་དུ་དོ་བདག་གོ་ལོག་དེ་སྐྱེ་གི་ཡོད་རེད། འོ་དུ་སུར་དཱ། ད་ནི་སེམས་ལ་བཞག་རྒྱུ་ཡིན་དཱ་དེ་ཅི་ཡིག་བྱེད། གལ་ཏེ་བཟློག་ནའང་ཐམས་ཅད་བཟློག་དེ་མིན་བདག་ཀྱང་སེམས་ཅན་བཞིན། ད་ངས་ང་རང་གི་སྡུག་བསྔལ་ཕར་བཟློག་དགོས་ཀྱི་ཡོད་ན་ང་རང་གི་སྡུག་བསྔལ་ཕར་མེད་པར་བཟོ་བར་ཐབས་ཤེས་བྱེད་དགོས་ཀྱི་འདུག་ན། ད་བྱས་ན་ངས་མཐའ་དང་མཉམ་པའི་སེམས་ཅན་ཐམས་ཅད་ཀྱི་སྡུག་བསྔལ་ཕར་མེད་པར་བཟོ་བར་ཐབས་ཤེས་བྱེད་ཀྱི་ཡོད་དཱ་དེ་ལས་ཡག་ག་རྩ་བ་ཉིད་ནས་ཡོད་མ་རེད་གསུངས་པར་ད་ང་རང་གཅིག་པོ་མིན་པ་བྱས། ན་ངས་མཐའ་དང་མཉམ་པའི་སེམས་ཅན་ཐམས་ཅད་ཀྱི་སྡུག་བསྔལ་ཕར་བསལ་ཡག་གི་ཐབས་ཤེས་བྱེད་ཀྱི་ཡོད་དཱ། ག་རེ་ཟེར་ན། སྡུག་བསྔལ་ཟེར་ཡག་དེ་ང་མ་དགོས་པ་ནང་བཞིན་ཁོ་ལའང་དགོས་མ་རེད་བ། ང་ཚོ་སུ་གང་ལ་དགོས་པ་སྨན་བཅོས་ཀྱི་ལྕི་ལག་ཅིག་རེད། ཡིན་ནང་ལ་དབྱེ་འབྱེད་ད་རྩ་བ་ཉིད་ནས་མི་འདུག་ཨ། ངང་དུ་བལྟས་ན་ང་ཚོའི་དགོན་པ་ཞིག་ཡ། ང་ཚོའི་དབྱིན་ཇི་གི་ནང་ལ་ཡང། འབུ་རྐང་གཉིས་ཚུལ་ཞིག་ཟགས་འདུག་ན། ཨ་ནི་འབུ་གཅིག་ཚོས་གཞི་སྙིང་རྗེ་མོ་རེ་ཞིག་བྱས། འབུ་གཅིག་ཚོས་གཞི་སྙིང་རྗེ་མོ་ཞེ་དྲག་རང་མེད་པའི་ཕྱིར་དུ། ཨ་ནི་ང་ཚོས་དབྱིན་ཇི་གི་སྲོལ་བཏང་བྱས་ལྐུགས་པའི་སྲོལ་བྱས་རྗེས། འབུ་ཚོས་གཞི་སྙིང་རྗེ་ཡང་དུ་བསྐྱེད། འབུ་ཚོས་གཞི་སྙིང་རྗེ་མོ་ཞེ་དྲག་རང་མེད་དུ་མ་བསྐྱེད་པ་ཞིག་གཡུག་བཞག་པ་ན། དེ་ལྐུགས་པའི་ལས་ཀ་རེད་བ། ལྷ་ཚོགས་ཀྱི་ངོས་ནས་ཚོས་གཞི་སྙིང་རྗེ་མོ་ཡོད་ནའང་འདྲ་མེད་ནའང་འདྲ། སྲོག་གི་ཉེན་ཁ་འཕྲད་བསྡད་པ་གཅིག་པ་གཅིག་རྐྱང་རེད། དཀའ་ངལ་འཕྲད་བསྡད་པ་གཅིག་པ་གཅིག་རྐྱང་རེད།

ལྐུགས་པའི་ལས་ཀ་རེད་ད། ལྐུགས་པའི་ལས་ཀ་རེད་དེ་མ་བྱེད་གསུངས་པ་འདྲ། དེ་བྱེད་རྒྱུ་བ་མ་རེད། མ་བྱེད་གསུངས་པ་འདྲ། དེ་བྱེད་རྒྱུ་བ་མ་རེད། ད་བཟློག་དགོས་ན་ཐམས་ཅད་ཀྱི་སྡུག་བསྔལ་བཟློག་ཤོག་གསུངས་པ་རེད། རང་གཞན་སེམས་ཅན་ཐམས་ཅད་ཀྱི་སྡུག་བསྔལ་ཕར་བཟློག་དགོས་རེད་ཅེ་ན། ཨོ་ད་འདི་བྱེད་རྒྱུ་རེད། ད་འདི་རྩོད་པ་ཞིག་སླེབས་བསྡད་ཡོད་འདི་རྩོད་པ་དེ་ངོ་མ་ངོ་ཐག་ཞིག་རེད་ཅང་ན་མ་ཞིག་གསན་ཤོག་ཨ། དཔེར་ན། སྙིང་རྗེ་ཆེན་པོ་བསྒོམ་བྱང་ཆུབ་ཀྱི་སེམས་འདི་ནས་བསྒོམ། ཕ་རོལ་པོའི་དཀའ་ངལ་རེད་ཕ་རོལ་པོའི་སྡུག་བསྔལ་རེད། ཚེ་སྔ་ཕྱིའི་གནས་སྟངས་ལ་དེ་འདྲའི་མང་པོ་ཞིག་བསམ་བློ་བཏང་གི་བསྡད་པ་ན། སེམས་མ་སྐྱིད་པོ་ཆགས་འགྲོ་འདུག་བ་སྙིང་རྗེ་བསྒོམ་གི་བསྡད་ན། སྡུག་བསྔལ་སྣོན་པ་རེད་འདུག་བ། ད་ལྟ་ང་ཚོ་ལ་སྡུག་བསྔལ་རྒྱ་ཚད་ཁུར་ཡག་རེད། ནད་ན་ཚ་སེམས་སྐྱིད་མ་སྐྱིད་དཔལ་འབྱོར་གྱི་ཆ་རྐྱེན་འཛོམས་མ་འཛོམས། ཨ་ནི་དེའི་སྒང་ལ་ཡང་སྐྱིད་མ་ཁྱོག་པའི་གནས་ཚུལ་གྱི་དབང་གིས་བཟའ་ཚང་འཆམ་མ་འཆམ། དངོས་གནས་རྡོ་སོལ་སྐྱག་དེ་དངོས་གནས་དཔེ་སྐྱག་རེད་སྐྱག་དྲག་ཆེ་དུས་དེ་སྐྱིད་མ་ཁྱོག་པར་རང་ད་སྐྱིད་མ་ཁྱོག་པའི་སྐད་ཆ་རང་ད། དེ་ད་ཁ་དྲིན་ཅིག་གནས་ཚུལ་མ་རེད། ང་འགྲིག་ཤག་ཁྱོད་ནོར་ཤག་གནས་ཚུལ་ག་གེ་ཆི་མ་ད་སྐྱིད་མ་ཁྱོག་པའི་གནས་ཚུལ་རང་རེད། ད་ཚོ་གཟུགས་པོ་བདེ་མ་ཐང་མར་བཤད་བཟོ་ཡུལ་དུ་ཡུལ་དུ་ལས་སེམས་འབྲས་སྐྱེ་མི་སྲིད་དོ། ཨ་ནི་དཔང་རྩིས་རྒྱག་གི་རྒྱུ་ཡང་ཤོར་རེད་པ། སྡུག་ཤག་ཤི།

ད་ང་ཚོ་དཔེ་བཞག་བྱས་ན་ང་ཚོས་སྙིང་རྗེའི་བསམ་བློ་བཏང། སེམས་ཅན་གྱི་སྡུག་བསྔལ། དཔེར་ན་དམྱལ་བའི་སྡུག་བསྔལ་བསམ་བློ་བཏང་ཡི་དྭགས་ཀྱི་སྡུག་བསྔལ་བསམ་བློ་བཏང་དུད་འགྲོའི་སྡུག་བསྔལ་བསམ་བློ་བཏང། སྡུག་བསྔལ་བསམ་བློ་མང་པོ་བཏང་ནས། དེ་འདྲའི་གི་ཐོག་ནས་ཐིག་གིས་སྡུག་བསྔལ་བསམ་བློ་བཏང་དེ་འདྲའི་ཆེན་མའི་ཁུ་ཐུར་ལི་ཐུ་དང། བསམ་བློ་རྣམས་ལ་གཅིག་ཁྲིམས་ཕུད་གཅིག། མ་བདེ་བར་བྱེད་དང་ཁྲིམས་ཕུད་སློང་སློང་ཨ་འཐས་སྐྱེན་བྱེད་ནས་གཅིག། སྤྱན་ཆབ་བསིལ་བསྡད་ཡག་བཟོ་འདྲ་དང་གཟུགས་པོ་ལས་གཅིག་བིར་ཤར་སྐྱེ་སྲིད་ལས་བསྡད་ཡག་བཟོ་འདྲ་དང། ཨ་ནི་ཞལ་རས་ཀྱི་ཐོག་ལ་གཅིག་སྐྱོ་སྣང་བྱེད་ལམ་སྤྲོས་པའི་རྣམ་པར་བྱེད་གཅིག་བསྟན་བསྡད་ཡག་བཟོ་འདྲ་དེ་འདྲའི་ཕལ་ཆེར་ཡོང་དོགས་ཁ་པོ་རེད། དེ་ཡོང་དོགས་ཁ་པོ་རེད། ད་དེ་ཆོ་མི་འདུག་ཟེར་གྱི་ར་ག་རེ་ཟེར་གྱི་བལྟས་ན། སྙིང་རྗེ་སྒོམ་བྱང་ཆུབ་ཀྱི་སེམས་སྒོམ་ཕར་ཕྱོགས་ཀྱི་སྡུག་བསྔལ་ལ་བསམ་བློ་གཏོང་གི་བསྡད་པ་ཡིན་ན། སེམས་ཁྲལ་སྣོན་པ་གཅིག་དང་སེམས་ཀྱི་ནང་ལ་སྡུག་བསྔལ་སྣོན་པ་གཅིག་རེད་བྱ། ཨ་རེ་ད་ལྟ་ང་ལ་སྡུག་བསྔལ་རྒྱག་རྩལ་ཁུར་ཡོད་རེད་སྡུག་བསྔལ་གྱི་སྡུག་བསྔལ་ཡོད་ན་འགྱུར་བའི་སྡུག་བསྔལ་ཁྱབ་པ་འདུ་བྱེད་འདུག་དེའི་སྒང་ལ་སེམས་ཅན་གཞན་དག་གི་སྡུག་བསྔལ་ལ་བསམ་བློ་གཏོང་གི་བསྡད་པ་ཡིན་ན། སྡུག་བསྔལ་སྒང་ལ་སྡུག་བསྔལ་བསམ་བློ་བཏང་བྱས་དོགས་སྐྱོ་མ་རེད་བས། དོགས་སྐྱོ་སྣོན་པས། དེ་སོང་ཙང་སེམས་ཅན་གྱི་སྡུག་བསྔལ་བསམ་བློ་གཏོང་རྒྱུ་བ་མ་རེད། སྙིང་རྗེ་སྒོམ་རྒྱུ་ཡོད་མ་རེད་ཞེས་འདི་འདྲའི་ཞིག་ལབ་པར་ཆགས་བཞག་ན། ད་འདི་ང་ཚོ་བསམ་བློ་གཅིག་བཏང་འདོད་དོ། གཅིག་དཔེ་ཆ་གོ་བ་ཞིག་དང་གཅིག་ག་ལ་གང་ཚང་གི་བསམ་བློ་བཏང་ཤོག་གི་སྐད་ཆའི་སོར་གཅིག་ཆགས་སོང་ང། རེད་དེ་བསམ་བློ་གཅིག་བཏང་དུས་ད་བྱང་ཆུབ་ཀྱི་སེམས་དང་གཙོ་ངང་རྒྱུད་རྩ་བ་ཉིད་ནས་མེད་དུ་འཇོག་གི་བསམ་བློ་ཆགས་བསྡད་ཀྱི་ཡོད་རེད་ད། ཡིན་ནའི་ང་ཚོས་བརྟག་པར་ཞིག་འདི་བསམ་སྟངས་ཀྱི་དོན་ཡིན་ཞིང་གྱང་རྣམས་པ། ང་ཚོ་དེ་སློབ་སྦྱོང་དང་དེ་འདྲ་མ་ཁྲིད་བསྡད་པའི་ཁུལ་དུ་དེ་གྱང་རྣམས་པ་ཁག་ཅིག་བྱས་ན་སྐྱེས་ཀྱི་རེད་ན། ཁག་ཅིག་ང་ཚོ་ཕར་ཚུར་ཞུ་བོ་ཐུག་སོང་ངས་ནི་དེ་འདྲའི་ཁུལ་དུ་ལས་ཀ་མེད་དུས་ནས་སུན་གི་འདུག་བ།

ཁོའི་སྡུག་བསྔལ་དེ་དངོས་སུ་ཁྱེད་རང་ལ་ཡང་ཡོད་རེད་ཟེར་ནས་ཡང་ཡོང་མ་གདའ། དཔེར་ན་ང་ཚོས་སྤུ་གུ་ཞེ་དགུ་ཅིག་ན་བསྡད་པའི་ཁུལ་དུ་ནས་ཡང། ཅིག་ང་ཚོ་ང་ཚོའི་ཕ་མ་གང་ག་རྒྱུ་ཡིན་པ། དེའི་ནང་ནས་ཨ་མ་སུ་རྒྱུ་ཡི་རེད། དཔའ་བོ་ཚོ་ཅག་ལས་གོག་ཆག་ཡོད་པའི་སུ། སྐྱེ་བསྡུ་ཚགས་ཡོད་པའི་སུ་ཞིག་རེད། སྤུ་གུ་ཕི་གའི་ངོས་ཞིབ་བྱུང་ལྟ་རྒྱུའི་སྡུག་རུས་སྐྱོབ་ཐེབས་གལ་ཆེ་མ་ས་ཆེ། ཨ་མ་ཚ་གི་ཚི་གི་བྱེད་ཀྱི་བར་སྙིང་ཆགས་ད་གང་འདྲ་སེམས་པ་སྡུག་བྱུང་ཡོད་རེད། ཨ་མ་ཚ་གི་ཚིག་ཞིག་གི། ཨ་མའི་བསམ་བློ་ནང་ལ་ཡང། ཁུ་སུའི་ན་ཚ་དེ་ཆེ་གི་ངང་སྐོར་བསྐྱར་སོང་ད་ང་ན་རོགས་སོང་སོང། ཡོ་ར་རྒྱ་རྒྱ་ཐམ་པོ་ཡོ་ར་རྒྱ། རེད་དེ་ཨ་མ་ན་ཡ་ཡོ་མ་རེད། སྤུ་གུ་ཕར་དྲག་གི་ཡ་ཨ་མ་ན་ཉོ་བ་ཆེ་འདི་རི་སྤྲད་ཡོ་མ་རེད། སྤུ་གུ་སོ་ན་ཡང་ལས་དེ་དང་རྐང་པ་ན་ཡང་ལས་དེ་གཅིག་ག་རེ་ཡིན་ན་ལས་དེ་སྤུ་གུ་ས་ཤོད་རེད་མ་གཏོགས་ཕ་མ་གིས་དེ་ཕྱི་ནས་བྱས་ས་ཁས་ཡོ་མ་རེད། ཨ་སྤུ་གུ་ཡིག་ཚད་མ་ལོན་པ་བྱས་གཅིག་སེམས་ཁྲལ་ཞིབ་བྱས་དེ་ཞིབ་གི་ཐུགས་ལ་ཕ་མ་ལ་སྙིང་སྟོབས་སེམས་ཁྲལ་ཡོ་རེད་དེ་དེ་དངོས་གནས་བཤད་ན་སྤུ་གུ་སེམས་ཁྲལ་བྱས་ཡོ་རེད་པ་ལུགས་སུ་རེད། ད་ཡིན་ནའི་ཁོ་གཅིག་གི་ཕ་མ་དེ་ཨ་མ་དེའི་བསམ་བློ་དེ་འདྲ་བཏང་དགོས་དེ་ག་རེ་ཟེར་ན་སྤུ་གུ་དེ་ལ་ཤ་ཚ་བ་ཟེར་ནའི་འདྲ་སྤུ་གུ་དེ་ལ་བརྩེ་དུང་ཟེར་ནའི་འདྲ་དེའི་ཕྱི་གཞུང་དེ་རིགས་འདུག་བ། སོ་སོ་བློས་བཏང་བྱས་བྱས་སྤུ་གུ་ན་ཚ་དངོས་གཞི་ཁུར་དུ་ལེན་ཡག་གི་བསམ་བློ་དེ་རིགས་གཏོང་ཐུབ་ཀི་འདུག་བ། འོ་དེ་བརྩེ་དུང་ཆེན་པོ་ཡོད་པ་ཆེ་ཧ་གོ་གི་ཡོད་ནི་མ་གཏོགས་གཅིག་དངོས་སུ་ལེན་ཡག་ཡོད་མ་རེད། དེ་འདྲས་ཡོད་ན་ད། ང་ཚོའི་པ་ལགས་ཨ་མ་ལགས་གང་ག་ཕལ་ཆེར་ད་མདོ་སྟེ་ཞོལ་མདོག་ཁ་པོ་རེད་བ། ག་རེ་ཟེར་ན་ང་རང་ཚོ་གང་ག་པ་ལགས་ཨ་མ་ལགས་གང་ག་གོང་མ་ཚོ་ཨོ་ལ་མའི་ཁུ་ཐུག་ལ་ཡ། དེ་འདྲས་གི་དཀའ་ངལ་དེ་འདྲས་གང་གོ་ཤ་ཡོད་ན་ད་ང་ཚོ་སྤུ་གུ་དེ་ག་ལ་གོ་ཤོད་ཕུ་ཐག་ཆོད་གི་འདུག་བ། སྤུ་གུ་དེ་ག་ལ་གོ་ཤེས་ཀྱི་པའོ་ཨ་མ་ཕ། ཟུག་པོ་དེ་གོ་རེ་ཆེ་ཆེ། དང་དོ་དེའི་ཤུལ་དུ་ཞེན་ན་དགའ་བོ་ག་འདྲ་ཡོད་མ་རེད། དེ་མི་འདུག་ཨ། དེ་ཡོད་མ་རེད། ད་ཡིན་ན་ལས་སེམས་པ་སྦྱང་སྟངས་ཀྱི་ཐབས་ཤེས་དུ་བ་འདུག་ས་རེད་དེ་གའི་བརྩེ་བའི་བརྩེ་སྟངས་དེ་ད། སེམས་པ་བཟང་པོ་བྱུང་བའི་འབྱུང་ལུགས་དུ་བ་འདུག་སྦྱང་དགོས་ཡོད་རེད་མ་གཏོགས་གཅིག་གི། དེ་གའི་དུང་གི་ང་མི་ཡག་མ་དེ་ཁྱོད་ར་དོན་མེད་ཀྱི་སེམས་ཁྲལ་རེད། དགོས་མེད་སེམས་ཁྲལ་རྒྱབ་སོང་མ་རེད་ད། ད་འདི་བཤད་དེ་ང་ཚོ་གོམས་པ་ཞིག་བྱེད་ཨ། ད་ནི་སྙིང་རྗེ་སྒོམ་ཡག་ད་བྱང་ཆུབ་ཀྱི་སེམས་སྒོམ་ཡག་ཟེར་ཡ་འདི། ང་ལ་མ་འདོད་པ་ཅིག་ཐོག་ཏུ་བབས་ནས་སྨིན་དེ་རྒྱོབ་སོ་ཞེས་ཆགས་མ་སོང་ཨ། གལ་སྲིད་ངས་བྱེད་འདོད་ཡོད་པའི་ལས་ཀ་བྱེད་པས་ད་དོ་དོ་ཏོག་ཏོག་ལ་ཕྱིན་ན་ང་ལ་བྱེད་འདོད་ཡོད་རེད་འདོད་པ་ཡོད་རེད་མོས་མཐུན་ཡོད་རེད། ངས་དེ་དང་དུ་ལེན་ནས་བྱེད་ཀྱི་ཡོད་རེད། དཔེར་ན་སེམས་ཅན་གྱི་སྡུག་བསྔལ་བསམ་བློ་བཏང། འཁོར་བའི་སྡུག་བསྔལ་བསམ་བློ་བཏང། ཨང། སེམས་ཅན་གྱི་གཅིག་ཕི་གེ་གཅིག་འདི་གཅིག་གིས་ག་འདྲས་བསྒྲུབ་ཡག། ཐར་པ་ག་འདྲས་བསྒྲུབ་ཡག་ཐོག་ལ་བསམ་བློ་བཏང་བྱས། དཔེར་ན་ངས་སེམས་ཅན་གྱི་སྡུག་བསྔལ་སེལ་ཡག་དང་སེམས་ཅན་གྱི་བདེ་སྐྱིད་བསྒྲུབ་ཡག་གི་བསམ་བློ་བཏང་དུས་ད། ང་ལ་དེ་དང་དོད་ཡོད་རེད་ང་ལ་དེ་བྱེད་འདོད་ཡོད་རེད། དོ་དོ་ཏོག་ཏོག་བྱེད་ན་ང་ལ་དེ་དགོས་འདོད་ཡོད་རེད་ད། ད་ལས་ཀ་ག་འདྲས་བྱེད་ད་ག་འདྲས་བྱེད་པ་ཆགས་ཞེ་ན་ལས་དཀའ་ངལ་ག་འདྲས་བྱེད་ད་ག་འདྲས་བྱེད་པ་ཆགས་ཞེ་ན་ལས། སེམས་ཀྱི་ནང་ལ་བྱེད་འདོད་ཡོད་ཅེས་བརྗོད་སེམས་ཀྱི་ནང་ལ་དང་དོད་ཡོད་ཅེས་བྱས་ན་དཀའ་ངལ་རྩི་གི་མ་རེད་རྩ་བ་ཉིད་ནས་དཀའ་ངལ་མ་རེད་ད་སེམས་ཀྱི་ནང་ལ་དང་དོད་མེད་ཚར་བའི་གཞུག་ལ་ད་དཀའ་ངལ་ཅི་ཡང་མེད་ན་ལས་དཀའ་ངལ་རྩི་གི་རེད་དེ་བྱས་དུས་ད་བསམ་བློའི་ནང་ལ་དང་དོད་ཡོད་དམ་མེད་ཀྱི་སྐད་ཆ་ཞིག་ང་ཚོས་བསམ་བཏང་བའི་ཁུལ་དུ་དཔེར་ན་ང་ཚོ་ལ་ཡང་ན་ཚ་ག་བཟོ་འདྲ་རེད་ཆམ་ཚད་ན་བཟོ་འདྲ་རེད་དཔལ་འབྱོར་དང་བླ་མ་དང་དཀའ་ངལ་སུ་ལ་འཕྲད་ཡོད་ཡང་དེའི་གྲས་ཀ་ངས་དང་དོད་བྱས་ནས་ལེན་རྒྱོ་མ་རེད་ད་ང་ལ་ན་ཚ་ཡོང་རོགས་བྱས་ན་བསམ་ནས་ངས་ལེན་རྒྱོ་མ་རེད། ང་ལ་གཅིག་ངའི་ཁྱིམ་བདག་རྣམས་ལ་རྨ་ཆེན་པོ་ཞིག་ཡོང་རོགས་བྱས་ནས་བསམ་ནས་སྨོན་ལམ་བཏབ་ནས་ང་མིག་སྐྱོ་མ་རེད། མ་ཡོང་རོགས་བྱས་ནས་བསམ་རྗེས་མ་འདོད་པའི་སྡུག་བསྔལ་ཞིག་ང་མིག་ཏུ་ཡོད་སོང་ཙང་དེ་སྨིན་ཡུལ་ཡིན་པའི་ཁུ་རྡུལ་དེ་སླེབས་དུས་ད་ང་མ་བཟོད་པའི་ཆ། ངའི་སེམས་ཀྱི་སོར་དེ་མ་ཟིན། སེམས་ཀྱི་འཕང་དེ་མ་ཟིན་བྱས། སེམས་ཀྱི་སྤོབས་པ་དེ་ཤོར་བྱས། ད་ག་འདྲ་ཅི་འདྲ་བྱས་ནས་སྡུག་བསྔལ་སྐྱོབ་བྱེད་འདོད་ཡ་ཅི་བྱ་གི་འདུག་ག། འདི་ག་འདྲའི་ཅིག་གི་ཐོག་ནས་ཡོང་དགོས་རེད་བྱས་ནས་གཞི་རྩའི་བསམ་བློ་དེ་བཏང་ཆད་བཏང་ཡོད་དོན། ང་ལ་འདོད་པ་མེད་ཙང་ང་ལ་དང་དོད་མེད་ཙང་ང་ལ་ལེན་འདོད་མེད་ཙང་ང་ལ་སྨིན་འདོད་མེད། རྡོ་རྡོ་ཏོག་ཏོག་དེ་ང་ལ་བྱེད་འདོད་མེད། འདོད་པ་མེད་དུ་གྱུར་གྱི་གནས་ཚུལ་གཅིག་སླེབས་ཡོང་དུས་འདོད་པ་མེད་དུ་གྱུར་གྱི་དོན་དག་ཅིག་དྲན་ཡོད། ཨ་ནི་ང་སྐྱིད་པོ་མི་འདུག་ག། སྡུག་བསྔལ་ཡོངས་དག་ཏུ་བསྡུ་ས་རེད། ད་ལྟ་ང་ཚོས་སྙིང་རྗེ་སྒོམ་ཡ། བྱང་ཆུབ་ཀྱི་སེམས་སྒོམ་ཡ་ས་དེ་བྱེད་འདོད་ཡོད་པའི་ལས་ཀ་བྱེད་ཀྱི་ཡོད་རེད། བྱེད་འདོད་ཡོད་རེད། འདོད་པ་ཡོད། བསམ་བློ་རྣམས་བཏང་འདོད་ཡོད་འདི་བྱེད་འདོད་དོ། ཁུ་སུའི་དུས་གཅིག་སྙིང་རྗེ་སྒོམ་བྱང་ཆུབ་ཀྱི་སེམས་སྒོམ་ཡོང་འདོད་དོ། རྩ་བའི་གཅིག་བྱང་ཆུབ་ཀྱི་སེམས་སྒོམ་འདོད་ཉིད་དེ། སེམས་ཀྱི་གཅིག་འགྲོ་སྟངས་དང། སེམས་ཁོ་རང་ངོ་བོའི་ཆ་ནས་བཤད་དུས་ད་ཕལ་ཆེར་དངོས་དངོས་པོར་བྱེད་འདོད་ཁག་པོ་རེད། གཅིག་ཞལ་རས་གདོང་དེ་སྐྱོ་ཤར་ཤར་ཞིག་དང་བཅས་མཇལ་བའི་ལྟས་དེ་སྲིད་ཡོངས་སུ་ཕལ་ཆེར་ཡོད་ཁག་པོ་རེད། དཔེར་ན་ང་ཚོ་འཕན་པོ་ཐང་གི། དགེ་བཤེས་གླང་ཐང་པ། འཕན་པོ་གླང་ཐང་ལ་འཁྲུངས་འདི་འཇོག་གི་མི་སྐྱོབ་སྲིད་དགེ་བཤེས་གླང་ཐང་པ། ད་དུང་བློ་སྦྱོང་ཚིག་བརྒྱད་མ་རྩོམ་མཁན་འོ་ཁོང་ལ་ཡ། ང་ཚོ་གཅིག་མིང་འདོགས་རྒྱག་གི་ཡོད་རེད་པ། གླང་ཐང་ངོ་ནག་པོ་ཡིན་ནའི་ཟེར་ནས་མིང་འདོགས་རྒྱག་གི་ཡོད་རེད་པ། ག་དུས་ཡིན་ན་ལན་གཅིག་ཞལ་རས་ངུ་ཚོད་ཚོད་ཅིག་གིས་བསྟན་རྗེས་དུ། སྙིང་རྗེ་རྐྱང་རྐྱང་སྒོམ་བྱས་བཞུགས་ཙང། ནང་ལོག་ལ་ཡ་གཅིག་ཕི་གེ་སྙིང་རྗེ་སྒོམ་ནས། གཅིག་སེམས་ཅན་ཐམས་ཅད་ཀྱི་སྡུག་བསྔལ་དང་བཅས་པ་གང་དཀའ་ངལ་གང་ངན་དང་ལེན་བྱེད་ཡག་གི་གཅིག། པ་ལས་སྐོར་གཅིག་སྐད་ཅིག་གཅིག་ཆད་འདི་དང་ཕྱིའི་རྣམ་འགྱུར་དེ་ལ་ཡང། དངོས་གནས་གཅིག་ལྐྱོག་ཆག་ཆག་ཅིག་ཕལ་ཆེར་ཡོང་ཐབས་ཁག་པོ་རེད་ཤག། དེ་ཡིན་ཟེར། དེ་ཡིན་ཏེ་བསམ་བློ་འདི་སྦུག་སྦུག་ཡིན་གྱི་ཅེས་བལྟས་དེ་ད། སྙིང་སྟོབས་རེ་འདུག་ག། དཀའ་ངལ་རེ་མི་འདུག་ག། དང་ལེན་བྱེད་འདོད་འདུག་ག། འདོད་པ་འདུག་ག། ང་བྱེད་འདོད་འདུག་ག། ང་ལ་ཡོང་བར་ཤོག་དཔེར་ན་ང་ཚོ་གཏོང་ལེན་དཔེ་ཡོད་འདོད་འདུག་ག། ཞུ་བ་ནམ་མཁའི་མཐའ་དང་མཉམ་པའི་སེམས་ཅན་ཐམས་ཅད་ཀྱི་སྡིག་སྒྲིབ་སྡུག་བསྔལ་དང་བཅས་པ་ང་ལ་སྨིན་པར་ཤོག་ཅིག། ངག་འདོན་ལ་ནི་སྨོན་ལམ་རྒྱག་གི་ཡོད་རེད་པ། ང་ལ་སྨིན་པར་ཤོག་ཟེར་ལབ་རྗེས་སྨིན་གྱི་ཡོད་མ་རེད་པ། ད་ནི་ན་ཚ་ཞིག་ཐོན་དུས་ཚོད་ཀྱི་རིང་ང་མ་ཡོང་བར་ཤོག་ཅིག་ལབ་ཀྱི་ཡོད་རེད་འདུག་ག། སོ་སོ་ལ་འདོད་པ་མེད་པ་དེ་དང་ལེན་མེད་དེ་བཞིན་ལེན་ཡིན་པའི་གོ་ཐོས་དེ་སླེབས་དུས་དང་མ་བཅིངས་པའི་དངོས་གནས་རེད་ཤག། དངོས་གནས་མི་སྐྱིད་པ་རེད་ཤག་ཨ་ནི་དངོས་གནས་དཔེ་སྡུག་བསྔལ་རེད་ཤག། ད་ལྟ་བྱང་ཆུབ་ཀྱི་སེམས་གང་ཡང་དང་སྙིང་རྗེའི་སོ་སོ་འཚོ། འདོད་པ་མེད་འཇོག་མ་ཟེར་དེ་དངོས་གནས་རེད་ཤག། ཁོ་སེམས་ཀྱི་ཐིག་ལེ་གཅིག། གཞི་རྩའི་རང་བཞིན་དང་སེམས་ཀྱི་སྦུག་སྦུག་གི་རྩ་བ་དེ་ལ་གཏད་ཡོད་མེད་གོ་ཐོས་ལ་ཡ། ཁྱད་པར་ཞེ་པོ་འདུག་པ། རང་གི་དཀའ་ངལ་ལ་བསམ་བློ་བཏང་འདོད་ཡ་དེ་དང་གཞན་གི་དཀའ་ངལ་ལ་བསམ་བློ་བཏང་འདོད་ཡ། དཀའ་ངལ་ལ་བསམ་བློ་བཏང་པ་གཅིག་པ་གཅིག་རྐྱང་རེད་དེ་རྩ་བའི་སེམས་ཀྱི་འགྲོ་སྟངས་ལ་སྦད་དེ་ཁག་ཁག་རེད་འདུག་བ།

འོ་ད་ངས་ཡོང་ས་མ་རེད་ཟེར། ང་རའི་སྔུན་ནས་ཡག་གི་ད་ག་རང་ཞིག་བྱས་པའི་སྐད་ཆེན་དེ་ད་འདི་གས་གི་བསམ་བློ་བཏང་དུས་ལས་མི། ད་ལྟ་གཡུག་ཤོར་ནས་སོང་ཟེར། ཨ་ནི་སྔར་ལས་ཀ་འགོ་བཙུགས་འགྱོད་བྱེད་ནས་ལ་ཁོ་མཚམས་བཞག་རྩིས་བྱེད་ཀྱི་འདུག་ག། སེམས་ཤུགས་མི་འདུག་ག་ས་ལོན་ན་སེམས་ཤུགས་མི་འདུག་ག། ད་ད་ལྟ་ཕར་ཕྱོགས་ཀྱི་སྡུག་བསྔལ་ལ་བསམ་བློ་བཏང། ཕར་ཕྱོགས་ལ་སྙིང་རྗེ་བསམ་བློ་བཏང་བྱང་ཆུབ་ལ་བསམ་ད་ད། དངོས་གནས་ཀྱི་སེམས་ཤུགས་རེད་ཤག། དངོས་གནས་ཀྱི་དཔའ་བོ་རེད་ཤག། གཏིང་གི་པར་ལས་བོར་བ་བཞག་ཚར་ཏེ། ཨ་ནི་ཕྱི་གི་ཅིག་དཀའ་ངལ་འཕྲད་ཐེབས་པའི་ཁུ་ཏུ་སླེབས་དུས་ད། ངའི་ལས་ཀ་འདི་མཚམས་བཞག་རྩིས་བྱེད་ཀྱི་མི་འདུག་བ་ཁོ། ད་དུང་ངའི་གདོང་བ་ནས་ཅིག་རོགས་པ་ཤེག་ཅིག་གར་ཏོ། ངའི་གདོང་བ་ཕོ་ཁུ་ཐོད་པུར་ཞིག་ཏུ་ཏིར་སྤྲད་པ་དགའ་འདུག་གས། སྦ་ཁུག་ནང་ལ་པད་ཤག་ཏོག་ཙམ་ཞིག་ཏིར་སྤྲད་པ་དགའ་འདུག་གས་ཡང་མེད་ན་དེ་ཇ་དུམ་ཐོད་པུར་ཞིག་ཏུ་ཏིར་སྤྲད་དགོས་རེད་པས། ག་རེ་བྱེད་དགོས་རེད་ད་ཅིག། ངས་ག་རེ་བྱས་པ་དགའ་འདུག། བྱེད་འདོད་ཡར་ལངས་ཡོང་གི་འདུག་བ། ང་བྱེད་ཀྱི་མིན་ང་མཚམས་བཞག་གི་ཡིན། འོ་ངས་འདི་བཅད་ལབ་ཀྱི་མི་འདུག་བ། ངས་ག་རེ་བྱས་པ་དགའ་འདུག་ཟེར། གཏིང་གི་སེམས་ཤུགས་རེད་ཤག། སེམས་ཤུགས་རེད་ཤག་དངོས་གནས་རེད་ཤག་དེ། ད་ང་ཚོ་ཏོག་ཙམ་བསམ་བློ་བཏང་བྱས་གཅིག་འགྲོ་ཡིན་ན་ང་ཚོ་ད་ལྟ་ལ་ཉམས་མྱོང་ཁྱོན་ནས་ཡོད་པ་མ་རེད་པ། མི་ཕ་གིའི་བདེ་སྡུག་ལ་བསམ་བློ་བཏང་མི་ལ་བསམ་བློ་བཏང་ནས་འགྲོ་སྟངས་ཀྱི་ཉམས་མྱོང་ཅི་ཡང་མེད་དུས་བསྡུ་བ་དེ་ཁྱད་མཚར་ཞིག་རེད་ཤག། གཅིག་ཕྲན་བུ་བསམ་བློ་བཏང་བྱས་གཅིག་འགྲོ་ཡིན་ན་དངོས་གནས་ཀྱི་དཔེ་ལེགས་པོ་རེད་ཤག་དེ་སེམས་ཤུགས་རེད་ཤག། དེ་ཙམ་ང་ཚོ་བྱང་ཆུབ་སེམས་དཔའ་ལ་ཡང་བྱང་ཆུབ་སེམས་དཔའ་སེམས་དཔའ་ཆེན་པོ་ཞེས་དེ་ནས་དཔའ་འདི་ལ་ཡང་པ་པ་རྐྱང་མ་བྲིས་པ་བྱས། དངོས་གནས་བཤད་ན་པ་པ་རྐྱང་འབྲི་དགོས་ངེས་སོ་ཞེས་གར་ཟེར་འདི་བདག་སྒྲ་རེད་བ། རེད་དེ་དེ་སངས་རྒྱས་བཅོམ་ལྡན་འདས་ལྟར་གཅིག་ང་ཚོ་བོད་ཀྱི་ལོ་ཙཱ་བ་ཚོས་ཚུར་བསྒྱུར་ཡོང་བའི་ཁ་ཐུག་ལ་ཡང་པ་པ་རྐྱང་མ་བྲིས་པ་བྱས་དའོ་པ་དཔའ་བྲིས་བྱས་དཔའ་བོའི་དཔའ་དེ་བྲིས་བཞག་འདུག་བ། བྱང་ཆུབ་སེམས་དཔའ་སེམས་དཔའ་ཆེན་པོ་ཟེར། དངོས་གནས་གཏིང་གི་དཔའ་བོ་རེད་ཤག་གཏིང་གི་སྙིང་སྟོབས་འདུག་ག་མི་དེ་རིགས་དེ། ཕྱི་ལོགས་ནས་བལྟས་སྡོད་དུས། རང་ལ་དཀའ་ངལ་འཕྲད་ནས་མིག་ཆུ་བཏང་སྡོད་མཁན་གྱི་མི་དེ་དང། གཞན་གྱི་དོན་དག་ལ་བསམ་བློ་བཏང་ནས་མིག་ཆུ་བཏང་སྡོད་མཁན་གྱི་མི་གཉིས་ཕྱིར་དུ། ཕྱི་ལོགས་མིག་ནང་ནས་མིག་ཆུ་བཏང་པ་དང་གདོང་སྐྱོ་བོ་སྟོན་སྟངས་པོ་གཅིག་པ་ཞིག་ཡང་རེད་འདུག་བ། རེད་དེ་གཞི་རྩའི་བསམ་བློའི་འགྲོ་སྟངས་དང། བསམ་བློའི་རྒྱབ་ལྗོངས། བསམ་བློའི་གཅིག་ཕལ་གཅིག་རིགས་ལམ་དོ་དོ་ག་ག་ལ་རྦད་དེ་ཁག་ཁག་རེད་ཤག་གཅིག་རྦད་དེ་ཕམ་ཉེས་རེད་ཤག་ཞུམ་པ་རེད་ཤག་གཅིག་དེ་རྦད་དེ་བློ་སྟོབས་རེད་འདུག་བ་སྙིང་སྟོབས་རེད་འདུག་བ། དེ་སང་བྱང་ཆུབ་སེམས་དཔའི་ཐོག་བསམ་བློ་བཏང་ན་ད་བྱང་ཆུབ་སེམས་དཔའ་ལ་དཀའ་ངལ་ཧ་ལམ་ཡོད་མ་རེད་ཟེར་གསུང་གི་འདུག་ལ་ཕལ་ཆེར་ཡིན་ས་རེད་དེ་དཀའ་ངལ་ཡོང་ཡ་ཡོད་ས་མ་རེད། དཔེར་ན་ང་ཚོ་སོ་སོའི་ཁྱིམ་ཚང་གི་དོན་དག་ལ་བསམ་བློ་གཏོང་དང་སྤུ་གུའི་དོན་དག་ལ་བསམ་བློ་གཏོང་དང་སྤུ་གུའི་དོན་དག་ལ་ང་ཚོ་དཀའ་ངལ་ཞེ་པོ་ཞིག་བརྒྱབ་ཏེ་ཡོད་དེ་འདྲ་རྒྱག་སྡོད་དུས་གཅིག་དཀའ་ངལ་ཡིན་སོང་ཟེར་བསམ་བློ་ཅི་ཡང་མི་འདུག་ག།

ང་ཚོ་ཡིད་མ་ཆེས་པ་ཡིན་ན་ང་ཚོ་བསམ་བློ་གཏོང་དང། ཉི་མ་བདུན་ཅིག་བསམ་བློ་གཏོང་དང། ཉི་མ་ལྔ་དྲུག་བསམ་བློ་གཏོང་དང་ཁོ། ད་ག་ད་ག་དུས་བབ་དེང་ཡག་ཅིག་ཕལ་ཆེར་ཡོད་ས་རེད་ད་མི་བྱང་ཆུབ་ཀྱི་སེམས་རྒྱུད་ལ་སྐྱེས། དེ་འདྲའི་དཀའ་ལས་དཀའ་ལས་ཁག་པོ་རེད་བ། ཐད་ཀར་ཁོ་རང་ལ་ཡང་ཅིག་ཐེངས་དུས་ཡང་ཅིག། སེམས་པ་ལྷོད་ཤིག་ཤིག་འཆར་ཅིག། ཨ་ནི་གཏིང་གི་བསམ་བློ་ནི་གྱིམ་ནག་ཅིག་ལས་ཡོད་རེད། ཨ་ཙི་ངའི་མི་ཚེ་ཡག་པོ་ཞིག་སྐྱིད་ཀྱི་སོང་ཟེར། དེ་སོང་བྱང་ཆུབ་ཀྱི་སེམས་ཟེར་དེ་ཞེ་པོ་ཅིག་རེད། དངོས་གནས་ཧ་ལས་པ་རེད། པའི་སེམས་ཀྱི་སོ་པད་དེ་ཤི་དུས་པའི་ཁུ་དུ་ལས་ཁོ་ཡར་ལངས་ཀི་རེད་ད། ཧ་ལས་པའི་དཔའ་བོ་རེད་ད། གཏིང་གི་བློ་སྟོབས་ཡོད་རེད་ད། གཏིང་གི་བློ་སྟོབས་ཡོད་དུས་འདིར་ཆགས་ཀྱི་ཡོད་རེད་པ། ང་ཚོ་སྲོང་བཙན་སྒམ་པོ་ཟེར་ནི་མིང་ལ་ཡང་སྒམ་པོ་ཟེར་ཞིག་བཏགས་གི་འདུག་ག་སྒམ་པོ་ཟེར་དུས་མི་སྟེགས་བུ། ད་ག་འབའ་གང་ལ་ཅིག་ངུ་ཆོས་ཆོས་རྒྱལ་ཆོས་ཆོས་ཟེར་འདྲེ་མེད་པ། མི་ཆགས་པོ། དཀའ་ངལ་ག་ལ་ག་འགྲུབ་ཅིག་གི་འོག་ལ་ཡང་ཅིག་དཔའ་མ་ཞུམ་པ་བྱས་སྡོད་དུ་ནི། བྱང་ཆུབ་སེམས་ཀྱི་ཉམས་ལེན་ཅན་དེ་ཡོད་ས་རེད་ད། ད་ད་འདྲ་ང་ཚོ་ལ་འདིའི་ཉམས་མྱོང་ཁྱོན་ནས་ཡོད་མ་ང་ཚོ་སྙིང་རྗེ་སྒོམ་མྱོང་ནི་ཡོད་མ་བྱང་ཆུབ་ཀྱི་སེམས་སྒོམ་མྱོང་ནི་ཡོད་མ་རེད། ལྷག་བསམ་སྒོམ་མྱོང་ནི་ཡོད་མ་རེད། ང་ཚོ་ལ་དེ་འདྲའི་ཉམས་མྱོང་ཅི་ཡང་ཡོད་མ་རེད་བ་ད། ཅིག་བསམ་བློ་ཅིག་བཏང་ཡིན་ན་ཅིག་ཡོད་ས་རེད་དེ། ད་ང་ཚོ་རྒྱལ་སྲས་ཆེན་པོ་ཞི་བ་ལྷ་ཁོ་རང་གིས་ཅིག། དཔེ་ལེགས་པོ་སུ་དང་ཅིག་ང་རྒྱལ་སྤོབས་པ་དང་འུད་ཤོབ་ཐོག་ནས་བཤད་བཞག་ཟེར། དེ་འདྲ་དེ་ཡིན་སྲིད་མ་རེད་ད། ཁྱོན་ནས་ཡིན་སྲིད་མ་རེད། རྩ་བ་ཉིད་ནས་ཡིན་སྲིད་མ་རེད། དེ་སོང་ད་སྙིང་རྗེ་ལ་སྡུག་བསྔལ་རྩ་བ་ཉིད་ནས་ཡོད་མ་རེད་གསུངས་པ་ད་ཡིན་ནའི་ཨ་ཏི་ང་ཚོ་དོགས་པ་དེ་འདྲ་སྐྱེ་ཆོག་གི་རེད་བ། ད་འདིར་ད། སྙིང་རྗེས་སྡུག་བསྔལ་མང་གྱུར་པས་ཅི་ཕྱིར་ནན་གྱིས་སྐྱེད་ཅེ་ན་ཟེར་དེ། སྙིང་རྗེ་སྒོམ་ཡོང་པ་ཡིན་ན་སེམས་ནང་ལ་མ་སྐྱིད་པ་མང་པོ་སྐྱེ་གི་རེད། དེ་སང་སྙིང་རྗེ་གོམས་ཤིག་ཡང་ཡོང་མ་རེད་པ་ཞེས་ཟེར་གྱི་འདུག་ན། འགྲོ་བའི་སྡུག་བསྔལ་བསམ་བྱས་ན་ཇི་ལྟར་སྙིང་རྗེ་སྡུག་བསྔལ་མང། ད་སྡུག་བསྔལ་དེ་ག་ནས་སྐྱེ་གི་འདུག་ཟེར་དུས་སྡུག་བསྔལ་དེ་རང་ལ་གཅེས་པའི་གཅེས་འཛིན་གྱི་དབང་གིས་སྐྱེས་ཐེབས་ཀྱི་ཡོད། ད་ལྟ་ང་ཚོས་སྙིང་རྗེ་དེ་ག་རེད་ཟེར་ཡོང་དུས། རང་བློས་བཏང་ན། ང་ཚོ་བླ་མ་མཆོད་པའི་ནང་ལ་ཡོད་པ། རང་ཉིད་གཅེས་འཛིན་རྒུད་པ་ཀུན་གྱི་སྒོ། རྒུད་པ་མ་སྐྱིད་པ་སྡུག་བསྔལ་ན་ཚ་དཀའ་ངལ་བཀྲ་མ་ཤིས་པ་བྱུང་མི་འདུག་ཟེར་བཤད་ད། མ་བྱུང་པ་རྐྱང་རྐྱང་བཤད་སྡོད་ཀྱི་རེད། འོ་ན་དེ་ག་ནས་བྱུང་བ་ཟེར་དུས་རང་གཅེས་པར་འཛིན་པའི་གཅེས་འཛིན་གྱི་དབང་གིས་རེད། ང་ཚོས་སྙིང་རྗེ་སེམས་ལ་འདུག་ཏོ་ཕི་གི་གས་ཆག་ཙིག་ཡོད་རེད་པ་ཕག་ཚོགས་དུ་ཙག་ཆག་ཙིག་ཡོད་རེད་པ་ཁོ་གོ་སོ་སྤོས་སོང་ང་ཡོང་ཤེས་ཡང་མི་འདུག་དུང་ཡོང་ཤེས་ཡང་མི་འདུག་ག་འདྲས་སུ་དུང་ཡོང་གི་རེད་དུང་ཡོང་ཤེས་ཡང་རྩ་བ་ཉིད་ནས་མི་འདུག་ཨ་བྱས་ཙང་བླ་མ་སྤྱི་ལེ་ཐང་པ་སངས་ག་མི་ཐེ་པོ་འདྲ་ཁག་གཅིག་ང་ཚོ་མི་གཅིག་མཛད་པ་རྣམ་ཐར་གི་ཐོག་ལ་མ་བལྟས་ཡོང་དུས་ཨ་དངོས་གནས་བྱས་ན་ཁོ་རང་གི་གཅིག་ད་གཅིག་གི་འགྲོ་དྲུག་སེམས་ཅན་ཐམས་ཅད་ཀྱིས་མཚོན་པའི་རིགས་དྲུག་མ་ལུས་པ་ཐམས་ཅད་ལོག་གི་དོན་དག་ལ་ཡང་ད་སྐུ་ལས་སྐྱོན་ནི་བྱིའུ་གཅིག་གི་དཔེ།

དེ་དངོས་གནས་སེམས་ཀྱི་ཁྱད་པར་ལ་ཞེ་པོ་ཅིག་གི་འགྲོ་སྟངས་ཁྱད་པར་ཡོད་ས་རེད་འདི། དངོས་གནས་འདུག་ཅེས་ཚོད་དཔག་བྱས་འདུག་བསམ་སྟངས་འདི་དང་འགྲོ་སྟངས་དངོས་གནས་ཁྱད་པར་ཡོད་ས་རེད། ད་ང་ཚོ་ད་ལྟ་གཅིག་མི་འདུག་ཨ། སྐྱེ་རོགས་བྱས་ན་ད་ཨ་ནི་གཅིག། ཞེ་པོ་ཅིག་ཡིན་ཟེར། དཔེར་ན་ངས་བསམ་ཚུལ་ལ་དངོས་ངས་ད་ཡིད་བཞིན་ཤང་རྣམ་པ་ཞིག་ཞུས་འབའ། མི་ཚེ་འདི་ལ་ཡང་གཞན་དག་གི་རེ་བའང་ཁྱད་མེད་གཅིག་འཕུར་ཐུབ་རོགས་བྱས་ན་ཅིག་ཅིག་མཐོང་རོགས་བྱས་ན། ས་ལ་འཛུལ་ཐུབ་རོགས་བྱས་ན་གནམ་ལ་འཕུར་ཐུབ་རོགས་བྱས་ན་ཁ་སྐད་ཅིག་རེ་བ་མེད། དངོས་གནས་ཡིན་ད། བྱང་ཆུབ་ཀྱི་སེམས་ཅིག་ཅིག་སྐྱེ་ཐུབ་རོགས་བྱས་ན་བསམ་པ་ད་དེ་རེ་བ་ཞེ་པོ་ཅིག་གི་འདུག།

རྒྱུ་ནི་ཁུ་འབྲིང་མ་ལྟར་རྣམ་ཤེས་རེ་གཅིག་མི་རིག་ག་ས་ག་ནས་གཅིག་བྱ་བ་ལམ་འགྲོ་བའི་ག་ག་ནས་དཔེ་རྒྱུ་ནི་དཔེ། ཆུ་རྒྱུག་རྒྱུག་ནང་བཞིན་ཞིག་རྒྱུག་རྒྱུ་བ་རེད་ཨ་ན་ཁམས་ལུང་པའི་སུ་ཞིག་ང་ཚོ་བོད་ལུང་པའི་སུ་ཞིག་མི་གཅིག་གི་རྒྱུད་ལ་སྐྱེ་རོགས་བྱས་ན་ལས་འགྲིག་རྒྱུ་བ་རེད་ད་ཨ་ན་ང་ཚོ་ག་ག་ཅིག་ཅིག་ག་གའི་བསམ་བློ་བཏང་ཅིག་ཅིག་སྐྱེ་ཐུབ་རོགས་བྱས་ན། ད་ནི་ང་ཚོ་ཀ་ལ་ཁ་བོ་ཞེ་པོ་འདུག་པ་ཅིག་དགོན་པའི་ནང་ལ་གྲྭ་པ་ཅིག་ད་མང་པོ་ཟེར་དུས་ཁྱེད་མ་ལ་ཉུར་ཉུར་ཞིག་རེད་ད་མ་ཐོག་རོགས་ཚེ་ཞིག་རེད་ཉུར་ཉུར་ཞིག་ཨ་ན་དེ་ག་གི་དཀྱིལ་ལ་ཡང་བྱང་ཆུབ་སེམས་དཔའ་འདི་རེད་བས་སེ་ལ་རི་དུ་བ་བྱང་ཆུབ་སེམས་དཔའ་འདི་རེད་ཟེར་ལབ་ས་ཅང་མི་འདུག་ག་གྱེན་དེ་སེ་ར་གོ་ཅི་ཡོད་ད་གྱེན་དེ་ཀུ་ལུང་ཞང་གོ་ཅི་ཡོད་ད་ཟེར་འདྲེ། དངོས་གནས་བྱས་ན་བྱང་ཆུབ་སེམས་དཔའ་འདི་རེད་འདི་རེད་ཅེས་འཛུགས་བཟོ་བ་བྱུང་ན་ཡག་པོ་ཡོང་སར་འདུག་ག་ད་ཤར་ཕྱོགས་བྱང་ཆུབ་སེམས་དཔའ་ཞིག་ནུབ་ཕྱོགས་བྱང་ཆུབ་སེམས་དཔའ་ཞིག་བྱེད་བཞིན་ནི་མ་གཏོགས་འདུག་བཙུན་བཙུགས་སུ་ཁས་ལེན་མེད་དུ་ཡོང་སར་ཆགས་འགྲོ་གི་འདུག་ག་དེ་རུ་བྱས་ན་ཡག་པོ་ཞུ་གི་ཡོད་ས་རེད་ད་དེ་ཡིན་དུས་འབད་ས་གང་གི་འོག་ཏིག་རིགས་ད་དེ་ག་རང་ལ་འབད་དགོས་ཀྱི་ཡོད་རེད་ང་ཚོ་ཁ་སང་ཡིན། སྤྱོད་འཇུག་ལེའུ་དང་པོ་ཁྲིད་ཡོང་དུས་ནས་རྒྱལ་སྲས་ཆེན་པོ་ཞི་བ་ལྷས་ལེའུ་དང་པོའི་ནང་གསུངས་ས་སོང་ང། དམ་ཆོས་འོ་མ་བསྲུབས་པ་ལས་མར་གྱི་ཉིང་ཁུ་ཕྱུང་བ་ཡིན། འོ་མ་དཀྲུག་དཀྲུག་བཏང་ནས་བཏོན་ཡག་གི་དམིགས་ཡུལ་ཅི་ལབ་ཡོང་དུས་ཁྱེད་ཀྱི་གར་སེམས་ལ་མར་བཏོན་ཡག་གི་ཆེད་དུ་རེད།

ད་ག་ད་ཞིག་ཟ་སྲིད། ད་ད་འདི་མང་པོ་ཅིག་གིས་དེ་བསམ་བློ་བཏང་གི་མི་འདུག་ག། དེ་བསམ་བཏང་གི་ཡོད་མ་རེད་ཨ་ན་ང་ཚོ་འཛམ་གླིང་སྤྱིའི་ངོས་ནས། དམག་འཁྲུག་མུ་གེ། ཆུ་ལོག་མེ་ལོག། དེ་སེར་རྩ་ལྡན་དྲ་དམར་གང་ལ་ཡོང་འདོད་ཡོད་སོང་དྲན། ང་ཚོ་མི་སྒེར་པའི་ངོས་ནས་བཤད་ཚོད་ནས་ལས། ན་ཚ་གིས་མཚོན་པའི་དར་དམར་སྐྱིད་པོ་རུ་མ་གང་འཕྲད་བྱེད་འདོད་ཡ་དེ་ཐུགས་སུ་གྲུབ་པ། ཨ་ན་ང་ཚོ་བྱང་ཆུབ་ཀྱི་སེམས་ཉམས་ལེན་ས་ཟུར་དུ་བཞག་ཟུར་ཕྱོགས་བལྟས་གཅིག་ཡི་དམ་རེ་བྱེད་གཅིག་ཟུར་ཕར་རེ་བྱེད་གཅིག། ཨེ་ག་ག་བྱས་ཡོང་མ་རེད་ད། ང་ཚོ་བཀའ་གདམས་དགེ་བའི་བཤེས་གཉེན་ཚོས་གསུངས་པ་དེ་གཅིག་པུ་ཅི་ཡང་རེད། རྗེ་བཙུན་སྒྲོལ་མ་ཀུན་འགྲོ་བསྔོ་སྨོན་བསྔོ།

ཨོ་ཡ་ད་མར་ལྷོད་ལྷོད་བྱས་བཞུགས་ཤོག་ཨ། སྲིད་ཞུའི་ཤོད་ཚང་སོགས་ནི་ཕར་བསྡུས་ཤིང་འགྲིག་ཡོད་པས་ཤེས་ཆེ། ཨོ་ཡ་ད་འདི་ད་ནི་གོམས་ཏེ་ལེའུ་བརྒྱད་པ་འདི་ཡོད་རེད་པ། ལེའུ་བརྒྱད་པ་འདི་ནང་ལ་ཡང་ཏིང་ངེ་འཛིན་དང་ཞི་གནས། ད་སྒོམ་རྒྱག་སྟངས་ཟེར་གྱི་རེད་པ་དེ་འདྲའི་སྐོར་ཞིག་ཡོད་ད་འདི་ནང་ནས་ད་ནི་འདི། ཏིང་ངེ་འཛིན་སྒོམ་སྟངས་ཟེར་ནི་མི་འདུག་ད་ཞི་གནས་སྒྲུབ་སྟངས་ཟེར་ནི་མི་འདུག་འདི། བོད་ཡིག་ཏུ་ནི་བཤད་ཡོད་འགོ་ཟེར་ལབ་ཡོང་དུས་ཏོ་བྱང་ཆུབ་སེམས་ཀྱི་ཉམས་ལེན་བྱེད་སྟངས་བྱང་ཆུབ་ཀྱི་སེམས་སྒོམ་སྟངས་དེ་ཡིག་ཏུ་ནས་བཤད་ཡོད་འགོ་རེད་ད། བྱང་ཆུབ་ཀྱི་སེམས་སྒོམ་སྟངས་གང་རུང་གང་འདྲས་སུ་སྒོམ་དགོས་རེད་འོ་ད་འདི་བསམ་བློ་བཏང་བསྡད་ན། ད་ནི་ཏིང་ངེ་འཛིན། ཞོར་ལ་གྲུབ་གྲུབ་པ་ཅིག་ཆགས་འགྲོ་གི་ཡོད་རེད།

ལས་སོགས་ལྟར་ཏིང་ངེ་འཛིན་བསྒྲུབ་ཡག་གི་ནང་ནས་ཐབས་ཤེས་གཅིག་ལའང་ཡོད་དུ་འཇོག་སྟེ། ལས་སྤྱོད་འཇུག་ནང་བཞིན་བྱས་ནས་མང་བསམ་བློ་བཏང་བྱས། བྱང་ཆུབ་སེམས་ཀྱི་ནམ་ལས་ཞིག་དང་འདྲ་བ་ལྟར་དེ་རིགས་བཞག། ཁ་སང་ངས་ཉིན་མོ་དང་པོ་གཉིས་ཀ་ཞུས་ཡིན་པ། བཏང་བྱས་ཡི་སྤྱོད་འཇུག་འདྲ་འདྲ་དུས་བབ་ཕྱི་མའི་བློ་སྦྱོང་དོན་བདུན་མ་འདྲ་འདྲ། ད་ནང་བཞིན་གྱི་སློབ་དཔོན་ཀླུ་སྒྲུབ་ཀྱིས་བརྩམས་ཤིང་ཡོད་ཀྱི་རིན་ཆེན་ཕྲེང་བ་འདྲ་འདྲ། དེ་འདྲས་གཅིག་ལ་བརྟེན་བྱས་གཅིག་གི་སེམས་ལ་བཟོ་དོར་བཟོ་ཡག་གི་ཞིག་འདྲ། བྱང་ཆུབ་ཀྱི་སེམས་སྐྱེ་ཡག་གི་ཞིག་གི་རྩིས་བརྒྱབ་ན། ཨ་ནི་ཕལ་ཆེར་རེ་བ་ཞིག་ཡོད་ས་རེད། ད་ནི་གི་དཔེ་ཆ་འདི་གའི་ཕར་ཕྱོགས་དེར་བཞག་རྗེས་ཨ་ནི་གཞན་དག་ཅིག་གི་སྟེང་ནས་བྱང་ཆུབ་ཀྱི་སེམས་སྐྱེ་སྟངས་སུ་ད་དེ་འདྲའི་སུ་ཞིག་གིས་དེ་ནི། ཨ་ནི་ཅི་ད་ང་ཚོ་ཅི། རེ་བ་སྤང་པའི་སོར་ཞིག་ཆགས་འགྲོ་བ་ཡོད་ས་རེད་ད། ང་ཞེ་བོ་ཡང་ཡོད་ས་མ་རེད། ད་ང་ཚོ་འདི་ཡིག་ཡང་སྒོ་རྐྱང་སྒོ་ཕྱེ་ནས་འོ་ད་སྡིག་ལུས་ཅན་ནས་བསམ་གཏང་དགོས་རེད། ད་ཁ་སང་ང་ཚོ་དེ་གཉིས་ཤེས་སོང་ང། ཏིང་ངེ་འཛིན་སྒོམ་ཡིན་པའི་ཁ་ཐུག་ལ་ཡང། སྐྱོན་ཆ་རེ་འདི། རྒོད་པ་བཤད་ནས་སེམས་ཕྱི་རོལ་ཡུལ་ལ་ཡང། འདོད་ཆགས་ཆགས་ལྡོག་བྱས་རྗེས། སེམས་ཕྱི་ལོགས་ལ་ཕར་འཁྱམས་འགྲོ་བ་བྱས་རྗེས། སེམས་གཡོ་འགྲོ་བ་གི་དེ་འདྲས་ཀྱི་རྒོད་པ་ཟེར་རིགས་གཅིག་བྱས།

འོ་དེ་འདྲའི་གཅིག་གི་བསམ་བློ་ཡ། ཨ་ནེ་བླ་མའི་བཞུགས་ཁྲི་བསམ་བློ་བཏང། ཨ་ནེ་སོ་སོ་མར་བསྡད་བཞི་པོ་ཁ་ཐུག་ལ་ཡ། སྨིན་མཚམས་ཡོད་ལ་བ་སྨིན་གཉིས་པོ་དེ་བར་ལ་དེ་ནས་ཨ་ནེ་ཁ་ཐུག་ཕར་བརྩིས་རྗེས་བཞུགས་ཁྲི་དེ་དེའི་ཁ་ཐུག་དེ་ཡོད་བསམ་བསམ་བཏང། ཨ་བླ་མ་དེ་དེའི་སྒང་ལ་ཡང་ཡོད་བསམ་བསམ་བསམ་བཏང་རྗེས་ཨ་དེ་འདྲ་བསམ་བཏང་དུ་མི་ཡག་པོ་ཡོད་རེད། ཨ་བཞུགས་ཁྲི་དེ་ཁྲིད་དེ་རྗེས་བཞུགས་ཁྲི་སྟོང་པ་ཞིག་བསམ་བློ་བཏང་འོ་དེ་ནས་ཅིག་བླ་མ་དེར་བསམ་བཏང་རྗེས།

ཨ་ནི་གང་སྒོམ་ཡག་དཔེར་ན་ང་ཚོས་ཅིག་ད་དཔེར་ན་སྐུ་ཞེས་བྱས། ཡིན་གཅིག་མིན་གཅིག་གི་དག་པ་སྐུ་སུ་ལས་བསམ་སྟངས་མ་རེད་པ། མི་གཅིག་སྐུ་ཤ་རློན་པ་རང་ཡོད་རྒྱུའི་ཕྱོགས་སུ་དཔེར་ན། སོ་སོ་ཡིན་གཅིག་བླ་མ་དེ་དག་དེ་མཇལ་མྱོང་ཡོད་པ་ཡིན་ན། མཇལ་མྱོང་ཡོད་པའི་ཁ་ཐུག་གི་རྣམ་པ་ག་འདྲ་ཞིག་སྟོན་ནས་དེ་སྒོམ་ཐུབ་ན་ཡག་པོ་ཡོད་རེད། ཡང་བཟོ་ལྟ་ཅིག་ཞིབ་ཅིང་བཟོས་ཡོད་ཅིག་དཔེར་ན་བླ་མ་གཅིག། བཟོ་ལྟ་ཞིབ་པོ་མེད་ཕྱོགས་སུ་འདྲ་ཡིན་པ་ཡིན་ན་ལས་བླ་མ་ཡང་བཟོ་ལྟ་ཞིབ་ཅིང་བཟོས། བྱེད་རེ་རེ་ལྟོས་ལས་དཀར་པོར་ཅིག་བྱུག་ཅེས། བྱེད་བུ་བྱས་ཅིག་སྒོམ་གི་ལྟོས་སུ་དེ་འདྲའི་བྱེད་དགོས་མ་རེད། དབུ་ལ་པཎ་ཞྭ་ཡོད་འདོད་དཔེ་ཅིག་ཤོག་བུ་དེ་འདྲས་ཟུག་གིས་མ་བསྡེབས་ཚེ།

ད་བླ་མ་དེ་རྩེ་སུ་ཚུད་ཟེ། སྟེགས་རིས་ཚ་བ་དེ་འདྲས་ཅིག་གིས་ཨ་ཀོར་གོན་ཕྱོགས་སུ་བྲིས་དང་ཕྱོགས་སུ་འདྲས་དེ་འདྲས་ཅིག་གིས་གྲ་མ་འདྲས་ཅིག་ཨ་ཅེ་ཁྲིད་དེ་ཕྱོགས་སུ་དེ་འདྲས་སྒོམ་རྒྱུ་མ་རེད་དེ་འདྲས་སྒོམ་མཁན་དེ་འདྲས་ཆོག་ཡོད་མ་རེད། ང་ཚོ་བླ་མ་བཙལ་གྱི་ཡོད་རེད་མ་གཏོགས་ཅིག་གིས་ང་ཚོས་ཕ་རྒན་བཙལ་གྱི་མེད་པ། དེ་བསམ་གཏོང་བྱ་འོ་ད་ཡང་ཨོ་ཆུ་ཁོང་དང་འདུལ་འཛིན་པ་དཔེར་ན་གྲྭ་པ་གྲྭ་རྐྱང་དགེ་སློང་གཙང་མ་ཞིག་ཕ་ཞེས་ད་ངས་དེ་ཡིས་ཤེས་སོང་ང་ག་ནས་ཡིན་ནའང་གཙང་མ་ཞིག་དགོས་ཡག་གལ་ཆེན་པོ་རེད།

ཨ་ནི་སྐུ་དེ་སྐུ་ཤ་རློན་པ་འདྲ་བར་ཅི་ལྟར་ཅིག། ད་ལྟ་མི་དེ་མིའི་རྣམ་པར་ཤེས་བྱས་པས་སྐུ་ཤ་རློན་པ་རང། གསོན་པོ་རང་ཕྱོགས་སུ་བསྒོམས་པ་ཡིན་ནའང། ཅི་ཏིག་ཏིག་ཞིག་སྒོམ་དགོས་རེད། བླ་མ་དཔེ་ཅིག་ལྷིང་ལྷིང་གི་ཡང་མོ་དེ་འདྲ་བསྒོམས་བསྡད་པ་ཡིན་ན། ཨ་ནི། སེམས་འཕྲོ་རྒོད་དབང་དུ་ཕྱིན་རྗེས་སྒོམ་ལ་བར་གཅོད་བྱེད་ཀྱི་རེད། འོ་ད་དེ་ཁྱད་ཆོས་ཞིབ་པོ་བརྗོད་དྲ། འོ་ད་དེ་འདྲ་ཞིག་སྒོམས་ཤོག་ཨ། ཨ་ནི། ཅིག་མདུན་གྱི་ནམ་མཁའ་དེ་ལ་བླ་མ་ཅིག་ཡག་པོ་ཞིག་གསལ་དང་བླ་མ་སྤུས་དག་པ་བླ་མ་འདུལ་འཛིན་པ་བླ་མ་སྡོམ་གཙང། དངོས་གནས་ཅིག་སྤུས་དག་ཅིག་བླ་མ་ཨ་ཅེ་ཡོད་རྒྱུ་བླ་མ་སྤུ་གུ་ཡོད་རྒྱུ། དེ་ནས་གསལ་བཏབ་ཀྱིས་དེ་ནས་ཅོག་མ་བྲོ། དེ་ནས་གསལ་བཏབ་ཡང་བླ་མ་ཡང་དབུ་གསལ་བཏབ་གཙང་མ་སྤ། ཨ་ནི་དེ་བླ་མ་དེ་མདུན་འདི་ལ་ཡང་བསམ་བློ་བྱེད་ཨེ་དང། ངས་དེ་རིང་བླ་མ་སྒོམ་དགོས་ཡ་དེ་དང་བླ་མ་གསལ་བཏབ་དགོས་ཡ་དེ་ག་རེ་ཡིན་པ་ཟེར་གྱི་འདུག་ན། ང་ཟ་རྒྱུའི་ཆེད་དུ་མིན་འཐུང་རྒྱུའི་ཆེད་དུ་མིན་གཟུགས་པོ་ལ་ནད་ན་ཚ་འདྲ་མི་འདྲ་ཕོག་སེལ་རྒྱུའི་ཆེད་དུ་མིན། ད་ངའི་རྒྱུད་ལ་བྱང་ཆུབ་ཀྱི་སེམས་རིན་པོ་ཆེ་སྐྱེ་དགོས་ཀྱི་འདུག་ད་དེ་སྐྱེ་ཡ་དེ་ཅིག་ཅོག་ནས་མྱུར་དུ་ད་ཐུགས་རྗེས་གཟིགས་རོགས་གནང་ཞེས་བཤད། ཨ་ནི་ཡང་གསོལ་བ་སྨོན་ལམ་དེ་འདྲ་བཏབ་སོ་སོས་སྒོམ་ཞིག་ཅོག་གིས་བླ་མ་དེ་ལ་བལྟ། ཨོ་གོང་ས་མཆོག་བླ་མ་དེ་ལ་གསོལ་བ་སྨོན་ལམ་ཡག་པོ་བཏབ་ད་ངའི་རྒྱུད་ལ་བྱང་ཆུབ་ཀྱི་སེམས་མགྱོགས་ནས་མྱུར་དུ་སྐྱེ་ཐུབ་པ་བྱེད་ཨེ་དེ་ཉེ་འདབས་ཅིག་སོ་སོའི་པཱ་ལགས་ཨ་མ་ལགས་དེ་དེ་ཉེ་འདབས་ཡོད་ཟེར་བསམ་བློ་བཏང་པཱ་ལགས་དེ་གཞོགས་གཡས་ངོས་དེ་བསམ་བློ་བཏང་ཨ་མ་ལགས་དེ་གཞོགས་གཡོན་ངོས་དེ་བསམ་བློ་བཏང་ཨ་ནི་སོ་སོའི་བཟའ་ཟླ་བུ་ཕྲུག་འདྲ་ཆོས་གྲོགས་འདྲ་ལུང་པའི་ནང་གི་མི་འདྲ་འདྲ་ཡོད་ན་ཉེ་འདབས་ལ་བསམ་བློ་བཏང་ཨ་ནི་ངའི་རྒྱུད་ལ་བྱང་ཆུབ་ཀྱི་སེམས་རིན་པོ་ཆེ་མགྱོགས་ནས་མྱུར་དུ་སྐྱེ་བ་ཤོག་ཟེར་བསམ་བློ་དེ་བཏང། ད་གང་ད་ཁྱེད་རང་ནང་བཞིན། ད་བྱང་ཆུབ་ཀྱི་སེམས་ནི་ཉམས་ལེན་གྱི་དཔེ་ལྟར་མཐིལ་ཕྱིན་པ་བྱང་ཆུབ་ཀྱི་སེམས་ནི་མངའ་བདག་མཛད་པ། ད་ཁྱེད་རང་ནང་བཞིན། ཡོང་བར་ཤོག་བྱས་ནས་འོ་དེ་ནི་བསམ་བློ་བཏང། ཨ་ནི་བྱང་ཆུབ་ཀྱི་སེམས་དེ་འཇིགས་སེ་ཨ་ནི་ཤི་ཤི་ནས། ད་བསམ་བློ་ཅིག་གཏོང་དང། ངས་ང་རྩ་ཆེན་པོ་ཞེ་པོ་ཅིག་བརྩིས་ཏེ་ཡོད་རེད་གང་བྱས་སེ་ཤི་ནས་ཡོང་གི་འདུག་ཨ་ནི་ཞེ་དྲག་རྩ་ཆེན་པོ་བརྩི་དགོས་ཡག་གི་རྒྱུ་མཚན་ག་རེ་ག་རེ་རེད་འདུག་དེ་ལ་སྒྲུབ་བྱེད་ཀྱི་རྒྱུ་མཚན་འདུག་གེ། ཨ་ནི་སྤྱོད་འཇུག་དེ་མང་ཀློག་གི་ཀློག་གི་ཉན་གི་ཉན་གི་ཤེས་བྱེད།

ད་ཡིན་ནས་ལས་འདིའི་ཏིང་ངེ་འཛིན་སྒོམ་སྟངས་དེ་བྱང་ཆུབ་ཀྱི་སེམས་ཀྱི་ཉམས་ལེན་གྱི་སྟེང་ནས་ཏིང་ངེ་འཛིན་སྒོམ་སྟངས་ཅིག་ད་ལྟ་ལེའུ་དེ་ནང་འདི་བཤད་ཀྱི་ཡོད་པ། ཏིང་ངེ་འཛིན་སྒོམ་སྟངས་ཟུར་དུ་བཤད་ཀྱི་ཡོད་མ་རེད། བྱང་ཆུབ་ཀྱི་སེམས་ཀྱི་ཉམས་ལེན་བྱེད་སྟངས་བྱང་ཆུབ་ཀྱི་སེམས་ཀྱི་བསམ་སྟངས་དང་ད་ག་རང་ཏིང་ངེ་འཛིན་སྒྲུབ་སྟངས་ཡིན་ཏིང་ངེ་འཛིན་སྒོམ་སྟངས་ཡིན་བཤད་ནས་དེ་བྱེད་ཀྱི་ཡོད་ད་ཏིང་ངེ་འཛིན་གྱི་ནང་ནས་ད་སྤུས་དག་ཤོས་ནང་གི་ཡག་ཤོས་ནང་གི་ཡག་ཤོས་དེ་འོ་དེ་དེ་རེད་བྱང་ཆུབ་ཀྱི་སེམས་བསམ་སྟངས་ད་ནི་མི་ལ་བསམ་སྟངས་འོ་འདི་བསམ་སྟངས་བྱས་ན་འགྲིག་གི་འདུག་ག་འོ་ད་ཐུགས་ས་རེད་ད་འདི་སྲིད་ཨ་ད་ཡིད་འདི་བསམ་སྟངས་ག་སྲིད་ཞུ་ཨ། སྙིང་རྗེས་སྡུག་བསྔལ་མང་གྱུར་པས་ཅི་ཕྱིར་ནན་གྱིས་བསྐྱེད་ཅེ་ན་འགྲོ་བའི་སྡུག་བསྔལ་བསམ་བྱས་ན་ཇི་ལྟར་སྙིང་རྗེས་སྡུག་བསྔལ་མང་ཞེས། གལ་ཏེ་སྡུག་བསྔལ་གཅིག་གིས་ནི་སྡུག་བསྔལ་མང་པོ་མེད་འགྱུར་ན་དེ་ངོ་མ་རེད་པ་ད། དཔེར་ན། ང་ཡིན་ན་འདྲ་གཞན་ཡིན་ན་འདྲ་བདག་གཞན་སེམས་ཅན་ཐམས་ཅད་ལ་གང་གཅིག་པ་གཅིག་རྐྱང། བདེ་བ་འདོད་པ་གཅིག་གྱུར། ཡིན་ནའང་བདེ་བས་ཕོངས་བསྡད་པ་གཅིག་གྱུར། སྡུག་བསྔལ་མི་འདོད་པ་གཅིག་གྱུར་ཡིན་ནའང་སྡུག་བསྔལ་དཔེ་རྫོགས་རྒྱུ་མེད་པ། བར་མ་ཆད་པ་གཅིག་གིས་སྡུག་ཐོག་སྡུག་བརྩེགས་རིགས་གཅིག་གི་སྟེང་ནས། ཨ་ནི་སྡུག་བསྔལ་རྫོགས་རྒྱུ་མེད་དུ་ཡོད་ཅིང་སྡུག་བསྔལ་བདེ་བས་རླུང་རོ་གཅིག་གི་སྟེང་ནས། ཚོགས་བརྒྱད་དེ་གཉིས་པ་དེ་གཅིག་གྱུར་ཆགས་བསྡད་ཀྱི་འདུག་པ། དེ་སོང་ཙང་ད་ང་མི་གཅིག་གིས་བསམ་བློ་བཏང་བྱས་གལ་ཏེ་སྡུག་བསྔལ་གཅིག་གིས་ནི། ངས་གཅིག་ད་རེས་གཅིག་ཉམས་ལེན་རིགས་ཀྱི་ཁྲག་ལ་ཐིམ་པར་བྱེད་སྐད་ཅེས། ཆོས་ཉིད་འདིར་ཅིག་སྡུག་རུས་བརྒྱབ། ད་ག་རེ་ཁ་འདོན་གྱི་ཚེ་བྱེད་དགོས་ཀྱི་འདུག་གས་དཔེ་ཆ་ལྟ་དགོས་ཀྱི་འདུག་གས། སྒོམ་རྒྱག་དགོས་ཀྱི་འདུག་གས་ཕྱག་འཚལ་དགོས་ཀྱི་འདུག་གས། མཎྜལ་བསག་དགོས་ཀྱི་འདུག་གས། ཨ་ནི་ག་འདྲས་ཀྱི་ཐོག་ནས་བསམ་བློ་བཏང་ནས་དཔེ་གཅིག་སྒོམ་ལ་སྡུག་རུས་བརྒྱབ་དཔེ་སྡུག་རུས་བརྒྱབ་བཞིན་ཡོད་གི་དེ་འདྲས་ཀྱི་གཅིག་གིས་ཆོས་ཀྱི་ཕྱོགས་ལ་དཀའ་བ་སྤྱད་བཞིན་ཡོད་གི་དཀའ་སྤྱད་འམ་སྡུག་བསྔལ་གཅིག་ཡོད་རེད་པ། དེ་འདྲའི་སྡུག་བསྔལ་གཅིག་པུ་དེས། རིས་སུ་མ་ཕྱེ་བའི་ཁྱོན་ནམ་མཁའི་མཐའ་དང་མཉམ་པའི་སེམས་ཅན་ཐམས་ཅད་ཀྱི་སྡུག་བསྔལ་འདི། ཟད་ཐུབ་ཡག་ཅིག་བྱས་པ་ཡིན་ན་ད་དེ་ཡག་ཤོས་ནང་གི་ཡག་ཤོས་དེ་རེད་བ། ཡག་ཤོས་ནང་གི་ཡག་ཤོས་དེ་རེད་བ། དཔེར་ན་ང་ཚོས་སྤྱི་ཚོགས་སྒང་ལ་བསམ་བློ་བཏང་པ་ཡིན་ན་ལས། མི་བཅུ་མི་བརྒྱ་མི་ཁྲི་མི་སྟོང། དེ་འདྲའི་གི་དོན་དག་ལ་མི་གཅིག་བློས་བཏང་པ་ཡིན་ན་དེ་འགྲིག་པ་རེད་ཟེར་རེད་ག་ངས་དཔེ་མཐེ་བོ་རྐྱོང་གི་རེད་བ། འགྲིག་པ་རེད་ད་ཟེར་ནས། ད་ཁྱོན་ནམ་མཁའི་མཐའ་དང་མཉམ་པའི་སེམས་ཅན་ཐམས་ཅད་ལ་བདེ་སྐྱིད་ཡོང་ཡག་དང་སྡུག་བསྔལ་མི་ཡོང་ཡག་གི་ཐབས་ཤེས་ལ་ཡང། ང་མི་གཅིག་གིས་བདེ་སྐྱིད་སྡུག་ཁུར། ཨ་འདི་འདྲའི་གི་ཐོག་ནས་ངས་དཔེ་ཁོ་ཚོའི་སྐུ་ཚབ་རུ་བྱས་བྱས།

སྤུ་གུ་གཅིག་ཡིན་ན་འདྲ་གཉིས་ཡིན་ན་འདྲ་གསུམ་ཡིན་ན་འདྲ་དེ་གས་ཀྱི་ཆེད་དུ་བྱས་བྱས། ད་ག་རེ་བཟོ་རྒྱུ་འདུག་ཡིན་བློས་གཏོང་དགོས་འདུག་གས། མཚན་ཡིན་ལ་བློས་གཏོང་དགོས་འདུག་གས། ང་ལ་དཀའ་ངལ་ག་འདྲས་ཅིག་དང་ག་འདྲས་བྱུང་ནའང་ངས་བཟོད་བསམ་བསམ་གྱི་བསམ་ཚུལ་དེ་ཐོན་ཡོང་གི་འདུག་ག། སོ་སོའི་སྤུ་གུའི་ཆེད་དུ་དཀའ་ངལ་མྱོང་ཐུབ་ཀྱི་འདུག་ག། གནས་སྟངས་རྒྱ་བསྐྱེད་བཏང། སོ་སོའི་སྤུ་གུ་དང་སོ་སོའི་བཟའ་ཟླ་དང་སོ་སོའི་སྤུན་ཀྱག་གཅིག་པོ་གཅིག་མ་ཡིན་པར་བྱས། ཨ་ནི་གྲོང་པ་ཡན་མའི་ལུང་པའི་ནང་གི་མི། འཛམ་བུ་གླིང་གི་མི། ཨ་ནི་ཁྱོན་ནམ་མཁའི་མཐའ་དང་མཉམ་པའི་རིགས་དྲུག་སེམས་ཅན་ཐམས་ཅད་ཆེད་ནས་འཕང་རྒྱ་བསྐྱེད་འགྲོ་དུས་ཤུགས་ཆེན་པོ་ཞེ་པོ་ཆགས་འགྲོ་གི་འདུག་ག།

དེ་ཁོ་རེའི་ཆོས་ཉིད་རེད། སྡུག་བསྔལ་བའི་ཆོས་ཉིད་གཅིག་རང་ཡོད་རེད་སྡུག་བསྔལ་བའི་ཁྱད་ཆོས་གཅིག་ཀྱང་ཡོད་རེད། གཞན་དག་ང་ཚོའི་ཁྱད་ཆོས་མང་པོ་ཅི་ཡང་ཡོད། ཁྱད་ཆོས་གཅིག་རང་ཡོད་པ་དེ་ག་རེ་ཞིག་ཏུ་འདུག་ཁོ་ཉུང་རུ་བཏང་བ་ཡིན་ན་ཉུང་རུ་འགྲོ་ཡ་ཡོད་དེ་ཁྱད་ཆོས་དེ་རེད། ད་ང་ཚོ་ཉུང་རུ་རྩ་བ་ཉིད་ནས་མ་བཏང་པ་ཞིག་ད་ག་ཟེ་གཅིག་ཡིན། སྔ་མོ་གཅིག་ད་སྔོན་མ་སྔོན་མ་ནང་བཞིན་ཤི་ན་མེ་ལྕེ་སྐྱེས་མ་ནང་བཞིན་ནི་ཁོ་རེའི་རང་བབས་ལ་ཅི་ད་ཁོ་རེའི་རང་བཞིན་ལ་ཅི་ད་ཁོ་རེའི་སོ་མ་ལ་ཅི་གང་ལ་བ་ལས་ཞེ་གཉིས་ཡིན་ན། ཨེ་ན་ཁོ་མང་ལ་མང་རུ་འགྲོ་ཡ་གི་སྐད་ཆ་ཞིག་རེད་མ་གཏོགས་ཉུང་རུ་རྩ་བ་ཉིད་འགྲོ་གི་མ་རེད་ད། ད་དེ་འདྲའི་ཅི་གང་ལ་བཞག་ན་ཕལ་ཆེར་སྡུག་བསྔལ་གྱི་མཐའ་མེད་པ་ལྟ་བུར་ཆགས་དོར། དེར་བསམ་སྟེ་ཟད་མཐའ་མེད་པའི་སྡུག་བསྔལ་ཕྱིན་ལབ་ཡག་འདི་སྡུག་བསྔལ་རྫོགས་ཡག་གི་ཐབས་ཤེས་མ་བདམས་པའམ་ཐབས་ཤེས་མ་བྱས་པའི་སྟེང་ནས་ཟད་མཐའ་མེད་པའི་སྡུག་བསྔལ་ས་བཞག་སོང་པ་རེད་ལ། ད་ང་ཚོས་སྡུག་བསྔལ་རྫོགས་ཡག་གི་ཐབས་ཤེས་བྱས་ནས་སེམས་ལ་ཉམས་ལེན་བསྟེན་ཧུར་ཐག་འབད་ཐག་བྱས་ནས་བླ་མའི་བཀའ་སྒྲུབ་སྤྱོད་འཇུག་ལ་ཉམས་ལེན་བསྐྱེད་བྱང་ཆུབ་སེམས་ལ་ཉམས་ལེན་བསྟེན་ཅིག་སྒྲུབ་ནི་ཡིན་ན་སྡུག་བསྔལ་ཉུང་རུ་འགྲོ་ཡ་ཡོད་རེད། དེ་ཉུང་རུ་འགྲོ་ཡ་ཡོད་པ་དེ་ད་ང་ཚོ་ལ་རེ་བ་ཞེ་པོ་ཅིག་རྒྱག་འདུག་ག། ང་ཚོའི་ལས་ཀ། ང་ཚོས་དཔེ་སྡུག་བསྔལ་ཐམས་ཅད་ལ་གཏན་སེལ་ཡ་གི་སྡུག་བསྔལ་གཏན་སེལ་དུ་བྱེད་པའི་ཐར་པ་ཐོབ་པ་བྱེད་ཀྱི་ཡིན་ཟེར་བ་དེ་ལ་རྒྱུ་མཚན་འདུག་ག་དགོས་པ་འདུག་ག་ད་ག་ཟེ་རྨོངས་དད་རེད་མི་འདུག་ག་ག་ཁྱེད་སྒྲུབ་ཡ་མེད་དེ་ཁྱོད་ཤིག་ང་ཚོ་སྒྲུབ་གི་ཡིན་ཟེར་ལབ་ཀྱི་ཡོད་མ་རེད་སྤྱི་བཏང་དེ་རིང་ཁ་སང་གཅིག་གི་སྤྱི་ཚོགས་ཀྱི་འགྲོ་སྟངས་དང་རང་བཞིན་རང་བབས་གཅིག་གི་ཐོག་ནས་འགྲོ་སྟངས་གི་ཐོག་ནས་བསམ་བློ་བཏང་དུས་འདུག་ག་འགྲོ་བ་མིའི་རྩ་བའི་ཁྱད་ཆོས་དེ་དང་རྩ་བའི་རང་བཞིན་དེ་ལ་ཡང་ཁོང་ཁྲོ་ཟ་ཡ་ཡོད་དེ་འགྱོ་འདོད་ཆགས་སྐྱེ་རྒྱུ་ཡོད་དེ་འགྱོ་ང་དང་ཁོ་ཕྱེ་ནས་ཆགས་སྡང་ཕྱོགས་རིས་ཡོད་དེ་འགྱོ་དེ་འདྲའི་ཆགས་དེ་འགྱོ་རེད་པ། ད་ང་ཚོས་འདོད་ཆགས་སྐྱེ་རྒྱུ་མེད་པ་བཟོ་གི་ཡིན་ཁོང་ཁྲོ་སྐྱེ་རྒྱུ་མེད་པ་བཟོ་གི་ཡིན་ཆགས་སྡང་ཕྱོགས་རིས་སྤང་གི་ཡིན་ཟེར་ན་ཨོ་དེ་དོ་ད། སྨྱོན་པའི་སྐད་ཆ་སོགས་ཀྱི་ཕལ་ཆེར་གོ་སྲིད་ས་རེད། ག་སོགས་དོ་ད་ཡོང་ཡ་མེད་པ་ཅིག་བྱེད་ཀྱི་ཡིན་ཟེར་ལབ་པས་སོ། སེམས་ཅན་ཁོ་རང་གི་གཤིས་ཀ་དེ་རེད་རང་བཞིན་དེ་རེད་ངས་འདི་མེད་པ་བཟོ་གི་ཡིན་ཟེར་ན་ཨོ་དེ་དོ་ཁོའི་རང་བཞིན་གང་འདྲ་ཟེར་མེད་པ་བཟོ་གི་རེད། དཔེར་ན་ང་ཚོ་དགུན་ཁ་ཤར་འདུག་གནམ་གཤིས་གྲང་མོ་འདུག་ག། ཡིན་ན་ཡང་དགུན་ཁ་ཤར་བ་ཡིན་ན་ཡང་གནམ་གཤིས་གྲང་མོ་དེ་མེད་པ་བཟོ་གི་ཡིན་ཟེར་ལབ་ཡིན་ན། ཡོང་ཡ་མེད་པའི་སྐད་ཆ་སོགས་ཆགས་སོང་ག། རེས་སུ་གནམ་གཤིས་གྲང་མོ་དེ་དགུན་ཁའི་རང་བཞིན་རེད། གནམ་གཤིས་ཚ་པོ་དེ་དབྱར་ཁའི་རང་བཞིན་རེད། དབྱར་ཁ་ཤར་ཚར་བའི་ཞིང་བ་གནམ་གཤིས་ཚ་པོ་ཡོད་རེད། དབྱར་ཁ་ཤར་བ་ཡིན་ན་ཡང་གནམ་གཤིས་ཚ་པོ་ཡོད་པ་དེ་ཕར་བཀག་ཅི་བྱེད། གྲང་བསིལ་བཤད་ན་དེ་ཡར་གཞུག་གི་ཡིན་ཟེར་དུས་དེ་ཡོང་རྒྱུ་མེད་པའི་སྐད་ཆ་རེད་བ། ད་ག་ནང་བཞིན་ང་ཚོ་འགྲོ་བ་སེམས་ཅན་ཐམས་ཅད་སུ་སུ་ཡིན་ནས་འདྲ། འདོད་ཆགས་སྐྱེ་རྒྱུ་མེད་པ་ཞེ་སྡང་སྐྱེ་རྒྱུ་མེད་པ་ཉོན་མོངས་སྐྱེ་རྒྱུ་མེད་པ་བཟོ་གི་ཡིན་ཟེར་གྱི་བསྡད་ན། ཕྱོགས་གཅིག་ནས་བསམ་བློ་བཏང་ན་འདི་དང་ཕལ་ཆེར་ཡོང་ཡ་མེད་པའི་རྗེས་སུ་གསལ་སྣུམ་ཟེར་བྱ། དེ་ལ་བསམ་བློ་ཡག་པོ་བཏང་དུས་སྡུག་བསྔལ་དེ་ལ་མཐའ་འདུག་བ། སྡུག་བསྔལ་དེ་མཐའ་མེད་རེད་མི་འདུག་སྡུག་བསྔལ་དེ་ལ་མཐའ་འདུག་ཟེར་གྱི་འདུག་འཁོར་བ་དེ་མཐའ་མེད་བཤད་རྗེས་ག་ཚད་སྡུག་རུས་རྒྱབ་ནས་ག་ཚད་མེད་པ་བཟོས་ནས་ལས་རྫོགས་རྒྱུ་མེད་རྒྱོགས་སོང་འདི་རྩ་བ་ཉིད་ནས་རེད་མི་འདུག་བ། དཔེར་ན་ང་ཚོས་ཆུང་སའི་ངོས་ནས་བསམ་བློ་བཏང་བ་ཡིན་ན་ལས་ན་ཚ་བསམ་བློ་གཏོང་དང། ན་ཚ་དེ་གཅིག་ན་གི་ཡོད་པའི་ཁུལ་དུ་དཔེར་ན་ཆམ་པ་རྒྱག་གི་ཡོད་ནས་འདྲ། གཅིག་ཕོ་བ་ན་གི་ཡོད་ནས་འདྲ་ཨ་ནེ་དོག་གཅིག་ཏི་བི་ན་ཚ་གི་སོ་གཅིག་གློ་ཚད་གི་སོ་རེ་དྭངས་མ་འདི་འདྲ་ན་གི་ཡོད་ནས་ལས། ཁོ་མས་བསྟན་བྱའི་ན་ཚ་དེ་དྲག་ཡག་གི་ཐབས་ཤེས་མ་བྱས་ན། སྟབས་ཀུན་ན་ཚ་དེ་སྡུག་སྡུག་འགྲོ་བ་ཞིག་དང་ན་ཚ་དེ་འགན་ལྕི་ལྕི་འགྲོ་བ་ཞིག། ཨ་ན་ན་ཚ་ནི་སོགས་ཞོ་ཧ་ཤི་རུ་པ། ད་ཨེམ་ཆི་དྲག་བསྟེན་སྨན་དྲག་བསྟེན་དོ་ཞབས་བརྟན་དྲག་བྱས་བྱས་ཧ་རུ་པ་རུ་རུ་བྱས་བྱས་ཕྱི་དང་ནང་གི་རྐྱེན་གཉིས་ཀ་ལ་ཚོགས་རུ་ཅིག་གཏོ་ནི་བྱས་དུས་དོ་ཁོ་དྲག་རྒྱུ་འདུག་བ། དེ་ནང་བཞིན་ནི་ང་རང་ཚོའི་བསམ་བློའི་ནང་དུ་ཡོད་དུ་ཉོ་གི་འདོད་ཆགས་རེད་ཞེ་སྡང་རེད་གྲ་མ་རེད་དེ་གི་སྒང་ག་ང་ཚོས་ཅིག་གི་ཆོས་ཡོན་ཏན་སྦྱང་བླ་མའི་བཀའ་སྒྲུབ། བཀའ་མངགས་ཉན་བསམ་བློ་ཡག་པོ་བཏང་ཉམས་ལེན་ཡག་པོ་བསྐྱལ། ཆོས་ཡོན་ཏན་ཡག་པོ་ཅིག་སྦྱངས། སྦྱངས་པ་དེས་ཅིག་སྤྱི་ཚོགས་ཁང་གི་ཤེས་ཡོན་ལ་གཞི་བྱས་ནས། ང་ཚོ་དེ་སྤྱི་ཚོགས་ཁང་སློབ་ཚན་ཁྲིད་པ་དེ་འགྲིག་གི་མ་རེད། ཨ་ནི་སྤྱི་ཚོགས་ཁང་ལ་དེ་རིང་ཁ་སང་ང་ཚོ་སྤྱོད་འཇུག་ཁྲིད་ཀྱིན་ཡོད་རེད་གྲྭ་པ་ལ་ཁྲིད་ཡོད་དུས་ལ་འདི་ལྟ་དེ་ཁོ་གཅིག། ཕོགས་བརྒྱབ་ཤིང་འཇོག་གི་དགེ་རྒན་གཅིག་གིས་ཨ་ནི་ཁོ་རེ་ལ་ལས་འགན་སྒྲུབ་ཡག་སོ་ཆེ་ཆེ་ཞེ་དྲག་ཅིག་ཁྲིད་དེ་ཡོད་རེད་པ། ད་ལྟ་ང་ཚོ་འདིའི་ཁྲིད་ཡག་དེ་ག་རེ་ད་ནི་སྤྱི་ཚོགས་ཁང་ལ་ཁྲིད་པའི་ནི་འདི་ཉན་བྱས་ཁྱོད་རེ་ལག་ལེན་འདི་སྐྱེལ་དགོས་རེད་ད་རྒྱུགས་སྤྲོད་འདི་བཏང་དགོས་རེད་ད་འདི་ཡོད་མ་རེད་ད་མགོ་ཚོས་ན་འགྲིག་ཡོད་རེད་དེ་བཟང་ཤེས་ཡོན་ཙམ་རེད་ད་ཤེས་ཡོན་ཅན་ཡིན་ས་ཆ་ང་ཚོ་ཤེས་ཡོན་ཅན་མ་རེད་ད་ཉམས་ལེན་པ་ཟེར་འདུག་རེད་པ།

ཕྱི་སེམས་ཡང་འབྱུང་བ་ནམ་མཁའི་མཐའ་དང་མཉམ་པའི་སེམས་ཅན་ཐམས་ཅད་སོ་སོར་སྐྱབས་ཡག་གི་ཐབས་ཤེས་ལ་ཡང། ཆུང་སྲིད་དེའི་དཀྱིལ་ནས་ཁྱིམ་པའི་དཀྱིལ་ནས་སྟེགས་སུ་ལྐོག་ནས་བྱས་ནས་ང་རས་ཅིག་དེ་གའི་དུག་རིལ་ཅིག་སྣང་བྱས། བསམ་བློ་བཏང་ནས་དེ་རེད་གསུངས་པ། འོ་ད་དེ་རེད་གསུངས་པ་དེ་རེད་སོང་བྱང་ཆུབ་སེམས་དཔའི་ཅིག་ཆར་ལས། བྱང་ཆུབ་སེམས་དཔའི་སྒོམ་པ་བྱས་ན་དེ་འདྲ་གི་ཐོག་ལ་ཡང་སྡུག་བསྔལ་དང་དཀའ་ངལ་དང་སེམས་ཁྲལ་སེམས་ཁྲལ་རྩ་བ་ཉིད་ནས་ཡོང་མ་རེད་གསུངས་པ་རེད། གལ་ཏེ་སྡུག་བསྔལ་གཅིག་གིས་ནི་སྡུག་བསྔལ་མང་པོ་མེད་འགྱུར་ན། བརྩེ་དང་ལྡན་པས་སྡུག་བསྔལ་དེ་རང་དང་གཞན་ལ་བསྐྱེད་བྱ་ཉིད། བརྩེ་ལྡན་བྱང་ཆུབ་སེམས་དཔའི་སྡུག་བསྔལ་འམ་བརྩེ་ལྡན་བྱང་ཆུབ་སེམས་དཔའི་སྙིང་རྗེ། གཞན་གྱི་དོན་དག་ལ་ཡང་དཀའ་སྤྱད་ཁུར་ཐུབ་ལམ། དེ་ཅི་ལྟར་ང་ཚོས་ཁྱད་པར་བཞི་བོའི་སྡུག་བསྔལ་ཐམས་ཅད་ཤེས་རྒྱུ་ཡག་དེ་རེད། སོ་སོ་འདོད་པ་ཡོད་ཤོས་ཀྱི་ལས་ཀ་ཅིག་རེད་པ། བྱང་ཆུབ་སེམས་དཔའ་གཅིག་གིས་གཞན་གྱི་སྡུག་བསྔལ་སེལ་གྱི་ཡིན། གཞན་གྱི་དཀའ་ངལ་སེལ་གྱི་ཡིན། གཞན་གྱི་ཕན་བདེ་སྒྲུབ་ཀྱི་ཡིན་ཞེས་ལབ་ཡོད་དུས་ད་བྱང་ཆུབ་སེམས་དཔའ་ཁོ་རང་གི་དྭངས་བླངས་ཀྱི་ཐོག་ནས་བྱེད་ཤོས་ལས་ཀ་བྱ།

འཐུང་ཚུལ་དེ་དག་གཟུགས་པོ་དཔེ་ཅི་གུ་མུ་རེ་ཞིག་སྟེ། ང་ཚོའི་ངོས་ནས་ད་ལྟ་སྙིང་རྗེ་ལྟ་དེ་བུ་ཆུང་ངུ་སི་རི་སང་སར་ཞིག་ཡོད་རེད་དེ་ཁོ་རེའི་ངོས་ནས་དྲན་གྱིན་ཡོད་རེད་ད། ང་མི་གཞན་དག་སུ་གཅིག་དང་འབྲེལ་མི་མེད་ཁོ་ཚོས་ཆང་འཁྱག་པ་འཇམ་དུས་བཏུང་ཐུབ་མ་ངས་ཞོགས་པའི་ལྟོ་ཚ་བོ་ཆུ་ཐིགས་ཅིག་མ་རག་པ་ངས་བཏུང་ཐུབ་ཐུབ་ཡོད་བསམ་བསམ་རེ་ཞིག་ཡོད་རེད་པ་ད། ཁོ་རེའི་ངོས་ནས་གཅིག་འཇོན་ཐང་དང་ནུས་པ་དེ་ཞེའུ་ཅིག་ལ་རྩིས་བཞིན་དུ་ད་སྡུག་བསྔལ་དྲུག་ཡོད་མ་རེད། ད་མདོག་བྱས་ཤོས་བསམ་བསམ་བྱས་ཅི་ཤ་ཤོས་སང་ཅི་ལ་འགྲོ་ཐུག་ཡོད་རེད། ཨོ་དེ་རེད་དེ་སོང་ཙང་ད་བྱང་ཆུབ་སེམས་དཔའི་སྙིང་རྗེ་སྒོམ་ཡག་དེ་ལ་ཡ། སྡུག་བསྔལ་རྩ་བ་ཉིད་ནས་ཡོད་མ་རེད་གསུངས་པ་ལྟ། ད་ང་རང་ཚོ་ཞེད་སྣང་མ་བྱ། གཏོང་ལེན་དྲག་སྟེ་སྙིང་རྗེ་དྲག་སྟེ་ཅིག་བྱས་འདི་ད་འུ་ཚིག་འུ་ཚིག་བསམ་བསམ་འདི་འདྲ་ཞེད་སྣང་བྱེད་དགོས་མ་རེད། འདི་སྡུག་བསྔལ་ཡོད་མ་རེད་གསུངས་གི་འདུག་ག། གལ་ཏེ་སྡུག་བསྔལ་གཅིག་གིས་ནི་སྡུག་བསྔལ་མང་པོ་མེད་འགྱུར་ན་བརྩེ་དང་ལྡན་པས་སྡུག་བསྔལ་དེ་རང་དང་གཞན་ལ་བསྐྱེད་བྱ་ཉིད། བརྩེ་ལྡན་བྱང་ཆུབ་སེམས་དཔའི་སྡུག་བསྔལ་འམ་བརྩེ་ལྡན་བྱང་ཆུབ་སེམས་དཔའི་སྙིང་རྗེ། སྙིང་རྗེ་སྒོམ་ཡོད་དུས་ད་སྡུག་བསྔལ་མིང་བཏགས་རེད་མ་གཏོགས་སྡུག་བསྔལ་རང་མ་རེད་ད། སེམས་ཁྲིམས་པོའི་གཅིག་ཐུགས་སེམས་ཁྲིམས་པོའི་བློང་བློང་པོ་ཆགས་དུས་ཨག་སོ་འདི་འདི་ཡོང་འདི་ཡོད་རེད་པ། འོ་དེ་འདྲ་གི་དེ་རང་དང་གཞན་གང་ག་ལ་བསྐྱེད་དགོས་པ་དེ་ཆགས་ཐུག་གི་རེད། དེས་ན་མེ་ཏོག་ཟླ་མཛེས་ཀྱིས་རྒྱལ་པོའི་གནོད་པ་ཤེས་ཀྱང་ནི་རང་གི་སྡུག་བསྔལ་མ་བསལ་ཏེ་མང་པོའི་སྡུག་བསྔལ་ཟད་འགྱུར་ཕྱིར། ད་འདི་གཏམ་རྒྱུད་ཅིག་ལ་འགྲེལ་པ་བྱེད་དགོས་རེད། ང་རང་ཅག་གི་ད་ལོ་སྟོང་ཕྲག་མང་པོ་ཞིག་གི་སྔོན་ལ་ཡང། འཛམ་བུ་གླིང་འདིའི་སྒང་ལ་ཡང་སངས་རྒྱས་མངོན་འཕགས་ཟེར་ཞིག་སངས་རྒྱས་ཅིག་འཇིག་རྟེན་ལ་བྱོན་བསྡད་ཡོད་རེད། དེའི་སྐུ་དུས་ལ་ཡང། རྒྱལ་པོ་དཔའ་སྦྱིན་ཟེར་ཞེས་བྱ་བ། རྒྱལ་པོ་དེ་རྒྱལ་པོ་དཔའ་སྦྱིན་ཟེར་ཞེས་བྱ། དེའི་སྐུ་དུས་ལ་ཡང། བྱང་ཆུབ་སེམས་དཔའ་མེ་ཏོག་ཟླ་མཛེས་ཟེར་ཞེས་བྱ་བ་རེད། བྱང་ཆུབ་སེམས་དཔའ་མེ་ཏོག་ཟླ་མཛེས་ཞེས་བྱ་དེ་ཀུན་ཏུ་བཟང་པོ་ཞེས་ཟེར་ཅིག་གནས་རི་གཅིག་སྒང་ལ། ད་གནས་རྩ་ཆེན་པོ་ཅིག་དང་ཡང་ཅིག་ལུང་པ་ཡང་ཅིག་ལྟོ་བུ་ལུང་ཁུག་ཅིག་ནས་ཡང་རི་ཁྲོད་རི་གཅིག་ལ་ཡང། ཁོ་རང་གི་འཁོར་ཅིག་ད་དགེ་ཕྲུག་འདི་འདྲས་བྱང་ཆུབ་སེམས་དཔའ་རྐྱང་རྐྱང་ཅིག་གིས་དགེ་ཕྲུག་བདུན་སྟོང་ལྷག་ཞིག་བྱས་རྗེས་འདི་གའི་རི་ཁྲོད་འདི་སྒང་ལ་ཡང་མཚམས་བསྙེན་སྒྲུབ་བྱས་སྒོམ་བསྙེན་སྒྲུབ་བྱས་འདུག་བྱས་ནས་དོན་གཉེར་ཅིག་ད་ཆོས་ཉམས་ལེན་བསྐྱེད་ནས་བྱང་ཆུབ་ཀྱི་སེམས་ཉམས་ལེན་གྱི་ཐུགས་དམ་གྱི་མཐིལ་དུ་བྱས་ནས་ནང་དུ་བསྐྱེད་ཀྱི་བླ་མ་རྩ་ཆེན་པོ་ཞེ་པོ་ཅིག་བྱུང་པ་རེད་པ། ད་དེའི་ཁ་ཐུག་དེ་རྒྱལ་པོ་དཔས་བྱིན་ཟེར་ཡག་དེ་ཁོ་རང་གི་རྒྱལ་པོའི་རྒྱལ་ཁྲིམས་ལ་བྱས་ནས་ཡང་ག་རེ་ཡོད་རེད་ཟེར་ན་ཡོང་དུས་དེ། ད་ཁོ་ཆོས་ལ་ཞེ་པོ་དགའ་གི་ཡོད་ས་མ་རེད་བ་རྒྱལ་པོ་དཔས་བྱིན་ཟེར་ཡག་དེ་སྔ་མོ་ང་ཚོ་ལོ་སྟོང་ཕྲག་མང་པོ་ཁ་རུབ་ཀྱི་ང་རུབ་ཀྱི་གནས་ཚུལ་བཤད་ཀྱི་ཡོད་ད་ཨ་ན་ཁོ་ཆོས་ལ་རྩ་བ་ཉིད་ནས་མ་དགའ་བའི་གནས་ཚུལ་གོ་བ་ལ་བསམ་བློ་བཏང་དུས་དེ་ད་ཁོས་ཁྲིམས་བཟོས་ནས་ཨ་ན་རབ་ཏུ་བྱུང་བ་སྐྱེས་པ་ཡིན་ནའི་འདྲ་རབ་ཏུ་བྱུང་བ་བུད་མེད་ཡིན་ནའི་འདྲ་དཔེར་ན་དགེ་སློང་ཕ་ཡིན་ནའི་འདྲ་དགེ་སློང་མ་ཡིན་ནའི་འདྲ་གྲྭ་པ་ཡིན་ནའི་ཨ་ནེ་ཡིན་ནའི་གང་ཡིན་ནའི་རྒྱལ་པོའི་ཕོ་བྲང་ནང་ལ་རྐང་པ་གཅིག་བརྒྱབ་སོང་ན་ལམ་སང་སྲོག་ཐོག་གཏོང་རྒྱུ་ཡིན་ཞེས་ནས་ཁྲིམས་དེ་འདྲ་བཞག་ཡོད་རེད། རྒྱལ་པོ་དེ། དེ་བཞག་བྱས་ཅིག་མི་མང་པོ་ཆེ་ལ་མར་ཁྱབ་བསྒྲགས་བཏང་བྱས་གང་ལྟར་ཅིག་ད་རྒྱལ་པོའི་ཕོ་བྲང་ནང་ལ་ཡོང་མ་ཤོག་ཞེས་རྒྱལ་པོའི་ཕོ་བྲང་ནང་ལ་ཡང་ད་གང་ལྟར་གྲྭ་པ་རིགས་ཚོ་ཇོ་མོ་སུ་རྐང་པ་རྒྱབ་ན་ལ་ལམ་སང་དམར་གསོད་གཏོང་རྒྱུ་ཞེས་ཚེ་ཁོས་ཁྲིམས་སྡུག་ཅག་ཞེ་པོ་ཅིག་ཅིག་དེ་འདྲས་ཀྱི་ཅིག་ཁྲིམས་དེ་འདྲས་བཞག་བྱས་དེ་བཤད་ཡོད་རེད་ཨ་ནི་དེ་ནས་བྱང་ཆུབ་སེམས་དཔའ་མེ་ཏོག་ཟླ་མཛེས་ཀྱིས་ཉིན་མོ་ཅིག་ཁོ་རང་མངོན་ཤེས་ཀྱི་སྟོབས་ཀྱིས་གཟིགས་ཡོང་དུས་དེ་རྒྱལ་པོའི་ཕོ་བྲང་ནང་ལ་ད་མི་མང་པོ་ཞེ་པོ་ཅིག་རེད་བ་མི་སྟོང་ཕྲག་མང་པོ་ཡོད་རེད་བ་བློན་པོ་མང་པོ་བྱས་བློན་པོ་མང་པོ་བྱས། དེ་དག་གི་ཅིག་བཟའ་ཟླ་བུ་ཕྲུག་བུ་ཚོ་བྱས། གཡོག་འཁོར་མང་པོ་བྱས་བྱས་མི་སྟོང་ཕྲག་མང་པོ་ཡོད་རེད། ཨ་ནི་བྱང་ཆུབ་སེམས་དཔའ་མེ་ཏོག་ཟླ་མཛེས་ཀྱིས་ཐུགས་སུ་མངོན་ཤེས་ཀྱི་སྟོབས་ཀྱིས་དཔྱད་པ་བྱས་དུས་དེ། དེའི་དཀྱིལ་ལ་ཡང། བྱང་ཆུབ་སེམས་དཔའ་མེ་ཏོག་ཟླ་མཛེས་ཁོ་རང་དང། ལས་འབྲེལ་ཡོད་པའི་ཕྱོགས་ཀྱི་ཅིག། ཚེ་སྔ་མ་ལ་ཡང། ལས་འབྲེལ་ཡོད་པའི་ཕྱོགས་ཀྱི་མི་མང་པོ་ཞེ་པོ་ཅིག། རྒྱལ་པོའི་ཕོ་བྲང་ནང་ལ་ཡང། ཆགས་ཐོས་ད་བློན་པོ་སོགས་ནས་ལས་ཀྱི་ཅིག་འདི་གཉིས་སོར་བཏབ། རྒྱལ་པོའི་བཙུན་མོའི་ཁོངས་གཏོགས་སུ་ནི་ཏཱ་མའི་ཡུལ་མི་འདི་འདྲའི་སུ་ཤེས་ཆེ། མང་ཆེ་བ་དེ་རྒྱལ་པོའི་ཕོ་བྲང་ནང་ལས་ཀྱི་རྟགས་ཁོ་རང་དང་ལས་འབྲེལ་ཞེ་པོ་ཅིག་ཡོད་རེད། ཨ་ཁོ་རང་གིས་ཉི་མ་ལྔ་དྲུག་ཅིག་དེ་ག་ལ་ཡང་གཅིག་བྱང་ཆུབ་ཀྱི་སེམས་དང་དེ་འབྲེལ་གྱི་ཐོག་ནས་ཆོས་ཤིག་བསྟན་པ་ཡིན་ན་ཁོ་ཚོའི་རྒྱུད་ལ་བྱང་ཆུབ་ཀྱི་སེམས་སྐྱེས། བདག་མེད་རྟོགས་པ་དང་སྐྱེས་བྱས་ཁོ་ཚོ་དགྲ་བཅོམ་པའི་གོ་འཕང་ལ་འགོད་ཡག་དང་དེ་འབྲེལ་གྱི་ཐོག་ནས་འགོད་ཐུབ་ཀྱི་ཡོད་པ་དེ་ཁོ་རང་གིས་ཤེས་ཀྱི་ཡོད་རེད། མངོན་ཤེས་ཀྱི་ཐོག་གཟིགས་ཐུབ་ཀྱི་ཡོད་རེད་ད། པོའི་ཆེད་དུ་ད་དཀའ་ལས་ཁག་པོ་ཞིག་འདུག་ག། སྤོས་ཡུལ་རྒྱལ་པོའི་ཕོ་བྲང་དེའི་ནང་ལ་ཕྱིན་བྱས། རྒྱལ་པོའི་བློན་པོ་དང་བཅས་པ་གང་ག་ལ་ཡང་ཆོས་ཉི་མ་ལྔ་དྲུག་ཅིག་བསྟན་བྱས། ཞེ་པོ་ཅིག་ཅིག་བྱང་ཆུབ་སེམས་ཀྱི་ཉམས་ལེན་སྐོར་བཤད་པ་ཡིན་ན་ནི། གྲུབ་འབྲས་རླབས་ཆེན་པོ་ཞེ་པོ་ཅིག་ད་མི་སྟོང་ཕྲག་མང་པོ་ཕོ་བྲང་ནང་གི་མི་སྟོང་ཕྲག་མང་པོ། ཡང་བྱང་ཆུབ་ཀྱི་སེམས་དང་དེ་འདྲའི་གི་ཐོག་ལ་ཡང་བཀོད་ཐུབ་ཀྱི་ཡོད་རེད། ཨེ་ཏོ་ཟ་ད་ཞེ་པོ་གསོག་ཐུབ་ཀྱི། ཉི་མ་ལྔ་དྲུག་ཅིག་ནང་ལ་ད། ད་ཡིན་ནའི་ཕི་ཁའི་དྲ་བར་བྱེད་པ་ལ་ཡང། རྒྱལ་པོའི་ཕོ་བྲང་ནང་ལ་ཡང་རབ་ཏུ་བྱུང་བ་རྐང་པ་བརྒྱབ་སོང་ཙམ་ལ་དམར་གསོད་གཏོང་ཞོག་འོས་ཟེར་ནས་ཁོས་ཁྲིམས་བཞག་ཚར་ཡོད་རེད་བ། དེ་བྱས་དུས་ད་ད་ཚོད་ཁོ་ཚོ་ཚུར་ནུས་ཡང་ཡང་མ། རྒྱལ་པོའི་བཙུན་མོ་ལ་སོགས་པ་དེ་འདྲ་ལྟར་གཅིག་བློན་པོ་དེའི་ནང་མི་ལ་སོགས་པ་དེ་འདྲ་དེ་ཚོ་གང་ག། ཨ་ནི་གཅིག་བྱང་ཆུབ་སེམས་དཔའ་མེ་ཏོག་ཟླ་མཛེས་བཞུགས་སྡོད་སའི་རི་ཁྲོད་དེ་ལ་ཚུར་ཕེབས་བྱས། བྱང་ཆུབ་སེམས་དཔའ་མེ་ཏོག་ཟླ་མཛེས་སྐུ་མདུན་ལ་བཅར་ཡོང་བྱས། དེ་འདྲ་བྱེད་ཡག་ཐོབ་ཐང་སྤྲད་གི་ཡོད་མ་རེད་རྒྱལ་པོ་དེས། རྒྱལ་པོ་དེ་ཆོས་ལ་མ་དགའ་མཁན་དེ་འདྲས་རེད་འདུག་ག། དེ་བྱས་དུས་བྱང་ཆུབ་སེམས་དཔའ་མེ་ཏོག་ཟླ་མཛེས་ཀྱིས་ད་ཁོ་རང། རྦད་དེ་བློས་བཏང་བྱས། ཨ་ནི་ཕོ་བྲང་ནང་ལ་ཕེབས་འདུག་ག། ཕོ་བྲང་ནང་ལ་ཕེབས་བྱས་ཉི་མའི་དགུང་ལ་ཕོ་བྲང་ནང་ལ་ཡར་ཕེབས། དགོང་དག་འདིའི་ཕོ་བྲང་གི་གཡས་གཡོན་དུ་བ་གཅིག་དག་ལག་རྩེ་གཅིག།

ཨ་ནི་ཀོ་མགོ་ལོག་ལུང་པ་གང་གི་དཔལ་འབྱོར་རེ་གང་ས་ག་ནས་ཅིག་ཁྲམ་པ་ལུང་པ་གང་བཤད་ཅིག་ཅི་ཞིག་ཨ་ཚར་སོང་ངོ་སྐྱབས་ལོག་དེ་ཁ་གདངས་ཅིག་དུས་རྒྱུན་ནས་མ་གཏོགས་ག་ལ་ག་བུ་ཞུ་འདུག་ཨ་བྱང་ཆུབ་སེམས་དཔའ་མེ་ཏོག་ཟླ་མཛེས་དེ་སྲོག་ཤོར་ཡག་ཡིན་པ་དེ་ཁོ་རང་གིས་ཤེས་ཀྱི་ཡོད་རེད་ཁྲིམས་དེ་འདྲས་བཞག་ཡོད་པ་དང་རྒྱལ་པོ་དེ་ཆོས་ལ་མ་དགའ་མཁན་ཡིན་པ་རྒྱལ་པོ་གཏུམ་དྲག་ཅིག་ཡིན་པ་རྒྱལ་པོ་སྡིག་ཅན་ཞེ་པོ་ཅིག་ཡིན་པ་དེ་ཁོ་རང་གིས་མཁྱེན་གྱི་ཡོད་རེད་རེད་དེ་ཕོ་བྲང་ནང་གི་མི་སྟོབས་ནང་དེ་དག་ཡོད་ས་དེ་ལ་ཕྱིན་བྱས་ཉི་མ་ལྔ་དྲུག་ཞིག་ཕ་གིར་ཆོས་བསྟན་བྱས་ཁོང་ཚོ་གང་ག་བྱང་ཆུབ་སེམས་དཔའ་རེ་བཟོས་ཤག་རེད། དེ་ནས་ཉི་མ་ལྔ་འགྲོ་བའི་ཉིན་ག་དེ་ཨ་ནི་ཁོ་རྒྱལ་པོ་དེ་ཧ་གོ་ཚེ། ཨ་ནི་བྱང་ཆུབ་སེམས་དཔའ་མེ་ཏོག་ཟླ་མཛེས་བཀྲོངས་པར་ད་མ་སུ་དང་ག་རེ། སྐྱེས་པ་རེད། ཁེ་རེ་པའི་ཞེ་པོ་ཅིག་ཡིན་སྲིད་རྒྱལ་པོ་དེ་ནང་པའི་ནང་སྦྱིན། དེ་བྱས་བྱང་ཆུབ་སེམས་དཔའ་མེ་ཏོག་ཟླ་མཛེས་སྐྱེས་པ་རེད། ད་བྱང་ཆུབ་སེམས་དཔའ་མེ་ཏོག་ཟླ་མཛེས་སྐྱེས་པ་གང་བྱས་སོ་དེ་ནས་ཕོ་བྲང་ནང་གི་བཙུན་མོ་དང། བློན་པོ་དེ་འདྲ་དང་དམག་མི་དེ་འདྲ་དང་ཅིག་ཕོ་བྲང་གི་ལས་ཀ་བྱེད་མཁན་ཅིག་ཀྱང་ཡིན་སྲིད་དུག་སྦྲུལ་མང་ཆེ་བ་ཅིག་བྱང་ཆུབ་སེམས་དཔའ་ཆགས་དེ་རེད། ཁོ་ཚོ་གང་གི་རྫུ་འཕྲུལ་ཆེ་བ་ཅིག་ག་ས་ག་ལ་འཕིར་ཡག་གི་སུ་འདྲ་དང་མངོན་ཤེས་བྲག་མ་དང་ཞེ་པོ་ཅིག་ཐོབ་བསྡད་པ་ཀུན་ཏུ།

མང་པོ་དེ་བྱས་ཡག་ཡོད་མ་རེད་ད་དཔེ་དེ་ཚོ་མ་གཏོགས་ཡོད་མ་རེད་ད། སྟོང་ཕྲག་མང་པོའི་གོང་གི་གནས་ཚུལ་རེད་བ། འོ་དེ་འདྲ་གི་ལོ་རྒྱུས་བྱུང་བ་རེད། བྱས་ཙང་ང་ཚོ་བྱང་ཆུབ་སེམས་དཔའི་ཕྱག་ལེན་བྱས་ཏེ་གོམས་པ་བྱེད་ཨ། བྱང་ཆུབ་སེམས་དཔའི་ཕྱག་ལེན་བྱས་དེ། ཕ་གི་ལ་ཕན། ཕུགས་ལ་ཕན་འདྲ་གི་ལས་ཀ་ཞིག་འདུག་ན། བ་ལྟ་བུ་ལ་རྒྱུགས་ལེན་རྒྱུ་ཡིན་ནའི་འདྲ་སོ་སོ། སྲོག་ཤོར་རྒྱུ་ཡིན་ནའི་འདྲ་དེ་རྒྱུད་ཆོམ་ཆེན་ཞིག་རེད། ཁྱད་འཕགས་ཞེ་པོ་ཅིག་དང་བྱང་ཆུབ་སེམས་དཔའི་ཕྱག་ལེན་བྱས། ད་ང་ཚོ་ཡིན་ན་ཕ་གི་ཕན་ཡག་བསམ་སྟངས་མ་རེད་བ། སོ་སོ་ལ་ཕན་ཐོགས་ཅིག་འདུག་ན་འགྲོ་གི་རེད། སོ་སོ་གནོད་བ་ང་གྱོང་ར་བ་ང་ཕན་ཐོགས་མི་འདུག་བསམ་སར་འདུག་ན་ང་ཚོ་གཡོལ་གྱི་རེད་བ། ང་ཚོའི་གཤིས་ཀ་དེ་རེད་བ། བྱང་ཆུབ་སེམས་དཔས་ང་ཕན་ཐོགས་ཡོད་མེད་བསམ་སྟངས་མ་རེད་ད། ང་སྲོག་ཤོར་གི་ཡོད་ནའི་ཡང་ཕ་གི་ལ་ཕན་ཐོགས་ཀྱི་ཡོད་ན་བཤད་རྗེས། ཨ་ནི་བྱང་ཆུབ་སེམས་དཔའ་མེ་ཏོག་ཟླ་མཛེས་ཕོ་བྲང་ནང་ལ་ཕེབས་སོང་བ། ཕོ་བྲང་ནང་ལ་ཕེབས་པའི་ཙམ་དུ་མ་ཟད་པ་ཉི་མ་ལྔ་ཚེ་ཕོ་བ་ཕ་ཆོས་བསྟན་བྱས་དལ་གྱིས་བཞུགས་འོག་ད་སྐུ་སྲོག་ཤོར་དགོས་ཡག་གནས་ཚུལ་འཕྲད་སོང་བ།

བྱང་ཆུབ་སེམས་དཔའ་མེ་ཏོག་ཟླ་མཛེས་འོ། ད་འདིའི་གཏམ་རྒྱུད་དེ་དེ་བཤད་བསྡད་ཡོད་དཱ། དེ་ན་མེ་ཏོག་ཟླ་མཛེས་ཀྱིས་བྱས། བྱང་ཆུབ་སེམས་དཔའ་མེ་ཏོག་དང་རྩི་གིས། རྒྱལ་པོ་དེ་རང་ཉིད་ཀྱི་སོན་ཡང་ཡིན་པ། ཨ་ནི་གསོད་ཡག་ཡིན་པ་ཙམ་དུ་མ་ཟད་པར་རང་ཉིད་ཀྱི་གསོད་ཡག་གི་འཆར་གཞི་གྲབས་གཤོམ་པས་བྱས་ཏེ་ཤེས་བཞིན་པའི་གནས་སྐབས་དེ་གའི་དཀའ་ངལ་ཤེས། རང་ལ་ཅིག་ལྟ་སྲོག་གི་དཀའ་ངལ་འཕྲད་ཡོང་བའི་ཉེན་ཁ་དེ་གའི་ཤེས་པ་ཡིན་ན་ཡང། རང་གི་སྲོག་གི་དཀའ་ངལ་འཕྲད་ཡག་གི་ཉེན་ཁ་དེ་ཕར་གཡོལ་བྱས་ཕར་བསལ་བྱས་མ་ཕྱིན་པར་བྱས། ཨ་ནི་མང་པོའི་ཅིག་ལྟ། སྡུག་བསྔལ་ཕར་སེལ་ཡག་གི་ཐབས་ཤེས་ལ་ཡང་ཕོ་བྲང་ནང་ལ་ཕྱིན་བྱས། ཆོས་བསྟན་འདི་ནི་རྣམ་པར་རེ་རེ་ཤེས་ན། མང་པོའི་སྡུག་བསྔལ་ཟད་གྱུར་ཕྱིར། འོང་དང་དེ་སུམ་ཁྱོད་ལྟ་ལྟ་འདི་ཅི། གཞན་དོན་ལ་མཐའ་གཅིག་ཏུ་གཞོལ་བསྡད་ཡོད་པའི་མི་ཞིག་རེད་བ། དེའི་བསམ་བློ་གཏོང་སྟངས་དེ་དང། ང་རང་ཚོ་ནམ་རྒྱུན་དུས་རྒྱུན་དུ་བསམ་བློ་གཏོང་སྟངས་གཉིས་པོའི་བར་དེ་ག་ཚོད་ཡོད་ས་རེད། ང་ཚོས་ནམ་རྒྱུན་གཅིག་མི་ལ་ཕན་ཐོགས་ཡོད་པའི་ལས་ཀ་བྱེད་པ་ན་དེའི་གཞུག་གུ་དེ་རེ་བ་གཅིག་རྒྱབ་ཀྱི་བསྡད་ཀྱི་འདུག་བ། ཆུང་ཤོས་ཆུང་ཤོས་ཀྱི་ནང་ནས་ཁོང་ཚོས་ང་བསྟོད་བསྔགས་ར་ཞིག་གར་བཏང་གི་ཡོད་ན། ང་ཚོས་དོགས་ཟླ་དེ་གཅིག་ཕུལ་ཡག་ར་ཞིག་གས་ཨ་ཡོད། ང་ཡག་པོ་ར་གས་སེ་ཨ་ཡོད། སྡུག་ཤོས་སྡུག་ཤོས་ལ་ཨ་ལས་བསྟོད་བསྔགས་ལ་བསམ་བཏང་གི་བསྡད་ཀྱི་འདུག་བ། གཏམ་ལ་བསམ་བཏང་གི་བསྡད་ཀྱི་འདུག་བ། གཏམ་སྙན་གྲགས། དེ་སྡུག་པོ་ཞུགས་འདུག་བ། དཔེར་ན་ང་ཚོ་ཡང་གཅིག་འགྲོ་གཅིག་ག་ས་ག་ལ་གཅིག་གཞིས་ཀྱི་དེ་འགྲོ་བ་རེད་ག་ས་ག་ལ་ཡང་གཅིག་འགྲོ་འགྲོ་བསྡད་ཀྱི་ཡོད་རེད་དེ། འགྲོ་བའི་གོ་ཐུག་ལ་ཡང་ཀུན་སློང་གཙང་མ་རང་བྱས་བྱས་འགྲོ་གི་ཡོད་དཱ། གཙང་རྐྱང་རང་བྱས་བྱས་འགྲོ་གི་ཡོད། ཨ་ཕི་ཁའི་ཚ་ཚ་དུད་དུད་འདུག་བ་ཟམ་ཟམ་སེང་གེ་སུའི་དུ་བ་ནས་དེ་འདྲའི་ལྟས་དེ་རིགས་སྐྱེ་ཡོང་གི་བསྡད་ཀྱི་འདུག་བ་ད་ང་ཚོ་ནང་ཚང་སུ་གེ་གེ་རང་རང་བཤད་བཤད་ནས་ལས་གེ་གེ་མི་འདུག་གཅིག་ད་རེས་གསུང་ཆོས་དེ་ཡག་ལེ་རུ་ཞིག་ག་འདྲ་ར་ཞིག་ཡིན་ན། མི་ག་རེ་ཞིག་ཡིན་ན། ཨང་དུ་བ་བྲིས་བྲིས་ཟེར་རེ་བྱས་བྱས་ག་འདྲ་བྱུང་ཞིག་འདུག་བ་ས་བྱས། ཨེ་ཡག་པོ་ཞིག་བྱུང་བཞག་ཟེར་ཨ་ལེ་སེམས་སྐྱིད་པོ་ཞིག་འདུག་བ། ད་དེ་དེ་ཅིག་མཚན་སྙན་གྲགས་ལ་བསམ་བློ་དེ་གཏོང་གི་ཡོད་པའི་བཟོ་ཆགས་ཡོང་གི་རེད་ད། སྡུག་པོ་རེད་ད་ང་ཚོ་དེ་འདྲ་བྱེད་གི་འདུག་ཡ། ཨོ་ཝའོ་བོད་ལྭ་འགོར་བོད་མ་སི་བོད།